ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་ལྔ་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས

དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་མཱ་རི་ཡོ་ཏེས་བྷེ་ལེད་ལགས་དང། ཨེ་མི་བྷེ་ར་རྣམ་གཉིས་ཀྱིས་འདི་ཚེས་ཉི་ཤུ་རྩ་བཞི་ཉིན་ཐའེ་ཝན་ནང་ལ་འཚམས་གཟིགས་ཕེབས་འབྱོར་བྱུང་བ་དང། དེ་བཞིན་ཕྱི་ཟླ་དང་པོའི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ་ཟུར་པ་ཇེམ་སི་ཏེ་ཕིན་བྷེ་རག་དང་ཨ་རིའི་རྒྱལ་སྲུང་སློབ་སྟོན་ཟུར་པ་སི་ཏེ་ཕིན་ཧར་ལི་རྣམ་གཉིས་ཀྱིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་འཚམས་གཟིགས་དུ་ཕེབས་པ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཆེད་བསྒྲིགས་ཀྱི་ལེ་ཚན་ནང་རྒྱ་ནག་དང་བལ་ཡུལ་དབར་གྱི་འབྲེལ་ལམ་གྱི་གཞི་རྩ་གཙོ་བོ་ནི་བལ་ཡུལ་གྱིས་རྒྱ་ནག་གཅིག་བྱ་བའི་སྲིད་བྱུས་ལ་བརྩི་འཇོག་དང་རྒྱབ་སྐྱོར་དེ་ཆགས་ཀྱི་ཡོད་ཅིང་སྲིད་བྱུས་དེའི་འོག་བལ་ཡུལ་ནང་བོད་མི་ཚོས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་བར་བཀག་སྡོམ་བྱས་པ་དང་དེ་ག་ནང་བཞིན་ཆོས་དང་རིག་གཞུང་དང་འབྲེལ་བའི་མཛད་སྒོ་ཁག་ལ་དམ་དྲག་བྱེད་མུས་ཡིན་པ་སོགས་ཀྱི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ།
མཇུག་ཏུ་དྲི་བ་དྲིས་ལན་གྱི་ལེ་ཚན་ནང། ཐའེ་ཝན་གྱི་འོས་བསྡུ་གྲུབ་པའི་རྗེས། སྲིད་འཛིན་ཞི་ཅིན་ཕིང་གིས་ཐའེ་ཝན་དང་ཧོང་ཀོང་ཨོ་མིན་གྱི་ཐོག་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་གྱི་ནུས་པ་ཤུགས་ཆེ་རུ་གཏོང་དགོས་པའི་རྩོམ་ཡིག་ཅིག་སྤེལ་ཡོད་པ་ལྟར་བོད་ནང་དྲ་རྒྱའི་ཐོག་དམ་དྲག་གི་དོན་ཚན་ནང་ཐའེ་ཝན་དང་ཧོང་ཀོང་ཨོ་མིན་གྱི་གནས་ཚུལ་གང་བྱུང་སྤེལ་མི་ཆོག་པ་བརྒྱུད་བསྒྲགས་སློབ་གསོ་སྤེལ་བཞིན་པར་བརྟེན་ད་རེས་ཐའེ་ཝན་གྱི་སྲིད་འཛིན་གསར་པ་འོས་འདེམས་བྱུང་སྟངས་དང་དེ་ཡིས་ཐའེ་ཝན་མི་དམངས་ཀྱིས་རྒྱ་ནག་གི་ཐོག་ལ་འཛིན་པའི། ལྟ་ཚུལ་ལ་འགྱུར་བ་ཕྱིན་ཡོད་མེད་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང།
མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་བའི་སྐབས་ཚོགས་མི་རྒྱལ་ཁབ་བཅོ་བརྒྱད་ཙམ་གྱིས་བོད་ནང་གི་གནས་སྟངས་ཐེར་འདོན་དང་འབྲེལ་རྒྱ་ནག་གིས་འགྱུར་བ་གཏོང་དགོས་པའི་དགོངས་འཆར་ཉི་ཤུ་རྩ་བཞི་ཙམ་བཏོན་པའི་ནང་ལྷག་པར་དུ་བོད་ནང་གི་བོད་ཕྲུག་ས་ཡ་གཅིག་ལྷག་ཙམ་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་སློབ་འཇུག་བྱས་པ་དེ་དག་འཕྲལ་དུ་སྒོ་བརྒྱབ་དགོས་པའི་དགོས་འདུན་དང་འབྲེལ་བོད་མིའི་ཆོས་དང་རིག་གཞུང་བཅས་པ་རྩ་མེད་བཟོ་རྒྱུའི་སྲིད་ཇུས་འཛིན་བཞིན་པ་ཁག་མཚམས་འཇོག་དགོས་པའི་དགོས་འདུན་བཏོན་འདུག་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ད་རེས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་པས་རྒྱལ་སྤྱིའི་ཡུལ་ཁག་སྔར་ལས་མང་བས་སྐྱོན་བརྗོད་གནང་ནས་རྒྱ་ནག་ལ་དགོས་འདུན་བཏོན་པ་དེ་ཚོར་རྒྱ་ནག་གཞུང་གིས་ངོས་ལེན་བྱ་རྒྱུ་ཡིན་མིན་སྐོར་གཟིགས་ཚུལ་ཇི་ཡོད་འདི་ག་རླུང་འཕྲིན་ཁང་ནས་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་རྒྱ་ནག་གི་སྡེ་ཚན་འགན་འཛིན་ལས་ཚབ་པ་མཱ་ཡ་ཝོང་ལ་གནད་འདྲི་ཞུས་པར་ཁོང་གིས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་དུས་བཀག་བསྐྱར་ཞིབ་གནང་རྒྱུ་དེ་ནི་གལ་ཆེ་ཞིག་ཡིན་རུང་རྒྱ་ནག་གིས་གོང་ཞུས་བསམ་འཆར་ཁག་ངོས་ལེན་བྱ་རྒྱུ་མིན་པ་ངེས་པ་རེད་ཡིན་ནའི་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་ལ་ཡོངས་གྲགས་ཀྱི་སྒོ་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་སྐྱོན་བརྗོད་གནང་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་ཐོ་འགོད་གནང་ཐུབ་པ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་ཡིག་ཐོག་ནས་ལན་འདེབས་གནང་འདུག་ཡང་རྒྱ་ནག་གཞུང་གིས་བོད་གཙོས་པའི་བཙན་དབང་འོག་ཡོད་པའི་ས་ཁུལ་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་འགན་ཁུར་ངོས་ལེན་བྱ་རྒྱུ་ཡིན་མིན་གནད་དྲི་ཞུས་པར་ཁོང་གིས། འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་འགན་འཁུར་རྒྱུ་གཞུང་འཛིན་ག་འདྲ་ཞིག་ལ་ཡང་ལས་སླ་པོ་མ་ཡོད་མ་རེད། འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་འཛམ་གླིང་ནང་ནས་ཚབས་ཆེ་ཤོས་གཏོང་མཁན་རྒྱལ་ཁབ་ཆེ་ཤོས་གྲས་ཤིག་ཡིན་པ་རྒྱ་ནག་གཞུང་ལ་སླེབས་དུས་འགན་ཁུར་ངོས་ལེན་བྱ་དགོས་རྒྱུ་དེ་བས་དཀའ་ལས་ཁག་པོ་ཡིན་ལུགས་དང་དེའི་ཆེད་དུས་ཚོད་རིང་པོ་འགོར་རྒྱུ་དང་དེའི་ཆེད་ལས་དོན་སྔར་བས་ཤུགས་ཆེ་བ་དང་མང་བ་སྤེལ་དགོས་རྒྱུ་རེད་ཅེས་མ་ཡ་ཝང་གིས་གསུངས་འདུག་ཡིན་ནའང་གལ་ཆེའི་སྡིངས་ཆ་དེ་འདྲའི་སྟེང་གཞུང་འཛིན་ཁག་གིས་དྲང་བདེན་གྱི་གནས་ཚུལ་ཁག་གསུངས་པ་ཡིན་ན་ཁེ་ཕན་ངེས་ཅན་ཡོད་ཅིང་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཙོ་མཆོག་གི་ལས་ཁུངས་ནས་སྔ་ལོ་ཤར་ཏུར་ཀིས་ཐན་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་བརྡལ་བཤིག་ཚབས་ཆེ་གཏོང་བཞིན་པའི་སྐོར་སྐྱོན་བརྗོད་དྲག་པོ་བཀོད་པའི་སྙན་ཐོ་བཏོན་ཡོད་སྟབས་བཟང་ཕྱོགས་སུ་འགྱུར་བ་ཐེབས་ཀྱི་ཡོད་པའི་སྐོར་གསུངས་འདུག་ལ། ཁོང་གིས་ད་ཆ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་གཙོའི་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་གཉིས་ལོའི་སྙན་ཐོ་དེ་མཇུག་སྐྱོང་གནང་དགོས་པའི་གོམ་པ་མདུན་སྤོས་བྱེད་དགོས་པའི་སྐོར་གསུངས་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་བའི་ནང། བོད་དང་ཞིན་ཅང་ཧོང་ཀོང་སོགས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་པ་གསུངས་པ་དེར་རྒྱ་ནག་གིས་དེ་ནི་ཆ་འཇོག་མི་འོས་པ་དང་རྒྱུ་མཚན་མི་ལྡན་པ་ཞིག་ཡིན་ལུགས་བཤད་བཞིན་པ་དེ་ནི་དངོས་ཡོད་གནས་ཚུལ་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་རེད་ཅེས་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་སྐྱོན་བརྗོད་བྱས་བཞག། དེ་ཡང་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་ངེས་སྟོན་པ Sarah Brooks ལགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་དེ་ནི་དངོས་འབྲེལ་རྒྱ་ནག་གི་དཔོན་རིགས་ཚོས་རྩིས་བརྒྱབ་དགོས་པ་ཞིག་ཡིན་པ་དང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ཤུགས་ཆེ་རྡོག་རོལ་གཏོང་བཞིན་པའི་རྐྱེན་གྱིས་གནོད་འཚེ་ཕོག་པ་རྣམས་ཀྱི་དཀའ་སྡུག་ནི་བསམ་བརྗོད་ལས་འདས་པ་ཞིག་ལ་སོང། སྲིད་གཞུང་གཞན་གྱིས་དེ་ལས་ལྷག་པ་ཞིག་གསུངས་པའི་ས་མིག་ཡོད་པ་མ་རེད་ཅེས་གསུངས་པའི་ཐོག་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་ངོས་ལེན་བྱ་རྒྱུའི་ཚབ་ཏུ་རྒྱ་ནག་གི་གནོན་ཤུགས་དང་ཤུགས་རྐྱེན་གྱི་འོག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་གནས་ཚུལ་ཆེན་པོ་བཟོ་གི་ཡོད་པ་བཤད་ཀྱི་ཡོད་པ་རེད་ཅེས་གསུངས། རྒྱ་ནག་གི་དཔོན་རིགས་ཚོས་ཡུ་གུར་གྲངས་ཉུང་ཁ་ཆེའི་མི་རིགས་ལ་དྲག་གནོན་བྱ་རྒྱུ་དེ་ནི་འཇིགས་སྐུལ་རིང་ལུགས་པ་འགོག་ཐབས་ཡིན་པ་དང། དེ་བཞིན་ཧོང་ཀོང་མི་མང་གི་དམངས་གཙོའི་རང་དབང་འགོག་ཐབས་དང། བཙན་གནོན་བྱ་བཞིན་པ་དེ་ནི་ཧོང་ཀོང་ནང་ཞི་བདེ་ལྷིང་འཇགས་ཡོང་ཐབས་ཆེད་ཡིན་པ་བཤད་ནས། གཞི་རྩའི་ངོ་ཐོག་བདེན་པ་རྣམས་ལ་ཁས་ལེན་རྩ་བ་ནས་བྱེད་ཀྱི་མེད་པ་རེད་ཅེས་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་ངེས་སྟོན་པ Sarah Brooks ལགས་ཀྱིས་བརྗོད་བཞག་དེ་བཞིན་རྒྱ་ནག་གིས་ཤིན་ཅང་དང་བོད། ཧོང་ཀོང་སོགས་ནང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱ་མཁན་ཚོའི་ཁ་བཀག་པ་དང་བཙོན་འཇུག་བྱས་པ་བཀག་ཉར་བྱས་པ། དོགས་ཟོན་བྱ་རའི་འོག་བཞག་པ་དང་སྐྱབས་བཅོལ་དུ་འགྲོ་དགོས་པ་བཟོས་པ་སོགས་བྱ་བཞིན་པ་ཡིན་རེད་ཅེས་གསུངས་བཞག་གནས་ཚུལ་ནང་གསལ་ལྟར་ན་བོད་ཀྱི་གནད་དོན་ལ་མཚོན་ན་ཐེངས་འདིའི་རྒྱ་ནག་གི་ཐོག་རྒྱལ་ཚོགས་ཀྱི་བསྐྱར་ཞིབ་སྐབས། སྔར་དང་མི་འདྲ་བར་རྒྱལ་ཁབ་བཅོ་བརྒྱད་ལྷག་གིས་རྒྱ་ནག་གཞུང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་བྱེད་ཀྱི་ཡོད་པ་གསུངས་པའི་ཐོག་རྒྱ་ནག་གཞུང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་ཕྱོགས་ཀྱི་ཐད་ལ་བསམ་འཆར་ཉི་ཤུ་རྩ་བཞི་ལྷག་གླེང་ཡོད་པ་རེད། ཐའེ་ཝན་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་ལག་རྩེད་སྤོ་ལོའི་སྦྱོང་བརྡར་བྱེད་ཡུལ་ཞིག་དབུ་འབྱེད་གནང་འདུག་དེ་ཡང་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལམ་སྟོན་དང་ཐའེ་ཝན་རྒྱལ་སྤྱིའི་བོད་རྒྱ་ཆོས་བརྒྱུད་ཤེས་ཡོན་སློབ་གསོ་དགེ་རྩ་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་ལག་རྩེད་སྤོ་ལོ་སྦྱོང་བརྡར་བྱེད་ཡུལ་རྩེད་ཐང་ཞིག་ཁ་ས་ཚེས་ཉི་ཤུ་བཞི་ཉིན་དབུ་འབྱེད་གནང་འདུག་དབུ་འབྱེད་མཛད་སྒོ་དེ་བཞིན་ཐའེ་ཝན་དབུས་ཁུལ་ལིན་ཐའོ་རྫོང་ཀའོ་ཤིང་གཞིས་གྲོང། ཤང་དུ་སྐོང་ཚོགས་གནང་ཡོད་པ་དང་སྐབས་དེར་སྐུ་ཚབ་དོན་གཅོད་འབའ་པ་སྐལ་བཟང་རྒྱལ་མཚན་ལགས་ཆེད་བཅར་གྱིས་བོད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་སྐོར་ངོ་སྤྲོད་གནང་འདུག་ཡང་གོང་ཞུས་མཛད་སྒོའི་ཐོག་ཀའོ་ཤིང་གཞིས་གྲོང་གི་གཞིས་དཔོན་ཤང་ཀྲང་དང་ཀའོ་ཤིང་སློབ་འབྲིང་གི་སློབ་སྤྱི་ད་ག་ནང་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད། ཤེས་ཡོན། སློབ་གསོ་དགེ་རྩ་ལྷན་ཚོགས་ཀྱི་མཆོད་དཔོན་ཐའེ་ཝན་བཙུན་མ་བསྟན་འཛིན་བྱམས་ཆོས་ལགས་དགེ་རྩ་ལྷན་ཚོགས་ཀྱི་འགན་འཛིན་གྱིས་གཙོས་སྦྱིན་བདག་རྣམ་པ་ལག་རྩེད་སྤོ་ལོ་སྦྱོང་བརྡར་རྩེད་ཐང་མཉམ་ཞུགས་གནང་མཁན་ལོ་ན་བཅུ་གཉིས་ནས་བཅུ་དྲུག་བར་སློབ་ཕྲུག་གྲངས་བདུན་ཅུ་ཙམ་མཉམ་འཛོམས་གནང་ཡོད་འདུག་ཡང་གནས་ཚུལ་ནང་གསལ་ལྟར་ན་འདི་ལྟ་བུའི་ལག་རྩེད་སྤོ་ལོ་སྦྱོང་བརྡར་བྱེད་ཡུལ་ཞིག་གསར་འཛུགས་གནང་དགོས་པའི་དམིགས་ཡུལ་གཙོ་བོ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་དགོངས་གཞིའི་ཁོངས་ནས་ཆོས་ལུགས་ལ་མ་བརྟེན་པའི་ཡ་རབས་བཟང་སྤྱོད་ཀྱི་སློབ་གསོ་རྣམས་ཆུང་དུས་ནས་ཕྲུ་གུ་ཚོའི་སེམས་ནང་འཇུག་ཐབས་དང་འདི་ལྟ་བུའི་རྨང་གཞིའི་བརྒྱུད་ལམ་གྱི་ཐོག་ནས་མ་འོངས་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བའི Basket Ball འམ་ལག་རྩེད་སྤོ་ལོའི་འགྲན་བསྡུར་ཞིག་གོ་སྒྲིག་ཞུ་ཐུབ་ཐབས་སུ་དམིགས་པ་ཞིག་ཀྱང་ཡིན་འདུག་ཡང་གོང་ཞུས་ལས་འགུལ་འདི་བཞིན་གོ་སྒྲིག་གནང་མཁན་གྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་ཐོག་ནས་ཐའེ་ཝན་གྱི་དངུལ་སྒོར་མོ་ཉིས་འབུམ་ཐམ་པ་ལས་འཆར་འདིའི་ཆེད་ཞལ་འདེབས་ཕུལ་ཡོད་འདུག་ལག་རྩེད་སྤོ་ལོ་སྦྱོང་བརྡར་བྱེད་ཡུལ་དུ་བདུན་རེའི་བྱ་རིམ་ནང་གསལ་ལྟར་ན་བདུན་ཕྲག་གཅིག་ནང་ཉིན་གསུམ་རིང་ཕྲུ་གུ་ཆེ་བ་ཚོས་ཆུང་བར་སྦྱོང་བརྡར་སྤྲོད་རྒྱུ་དང་སྦྱོང་བརྡར་སྐབས་ལག་རྩེད་སྤོ་ལོ་ཙམ་མ་ཡིན་པར་ཕྲུ་གུ་དེ་དག་གི་རྒྱུད་ལ་གོམས་གཤིས་བཟང་པོ་འཇགས་ཐབས་སུ་དམིགས་ཏེ་ཞལ་ལག་སྐབས་སུ་མཆོད་པ་འབུལ་སྟངས་དང་དགོང་དྲོའི་དུས་སུ་ཞལ་འདོན་རྒྱུ་རེད། སྟབས་བདེ་སྒོམ་བརྒྱབ་སྟངས་སོགས་གང་དག་ཕྲུ་གུ་ཆུང་དུས་ནས་རང་གི་སེམས་རྒྱུད་ལ་བྱམས་བརྩེའི་ས་བོན་འདེབས་ཐུབ་པའི་ཆེད་ལས་རིམ་གོ་སྒྲིག་དང་དོན་དང་ལྡན་པ་ཞིག་སྤེལ་འཆར་ཡོད་འདུག་གོང་དུ་ཞུས་པའི་ཐའེ་ཝན་རྒྱལ་སྤྱིའི་བོད་རྒྱ་ཆོས་བརྒྱུད་ཤེས་ཡོན་སློབ་གསོ་དགེ་རྩ་ལྷན་ཚོགས་ཀྱི་ཆོས་དཔོན་བཙུན་མ་བསྟན་འཛིན་བྱམས་ཆོས་ལགས་ཡུན་རིང་ཨ་མི་རི་ཀའི་ནང་བཞུགས་གནང་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་གོ་སྒྲིག་འོག་ཚ་བོ་མཉམ་དུ་བཞུགས་སྒར་དུ་བཅར་ཏེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་ཁ་དང་སྐུ་མདུན་ནས་སྐྲ་ཕུད་ཕུལ་བ་མ་ཟད། ཐའེ་ཝན་ནང་ཕྱིར་ཕེབས་པའི་རྗེས་སུ་ཁོང་གིས་ཚ་བོ་དང་ནང་མི་ཚོའི་མཐུན་འགྱུར་དང་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལམ་སྟོན་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་དམ་བཅའ་ཁས་ལེན་ཞུས་པ་གཞིར་བཟུང་དགེ་རྩ་ལྷན་ཚོགས་འདི་གསར་འཛུགས་གནང་བ་ཞིག་ཡིན་འདུག་ལ། ཁོང་གིས་མ་འོངས་པར་ཡང་ལས་འགུལ་མང་པོ་ཞིག་སྤེལ་རྒྱུའི་འཆར་གཞི་ཡོད་འདུག། ཨ་མི་རི་ཀའི་ནང་ལ་འཚེ་མེད་ཞི་བའི་འཐབ་རྩོད་དང་དེང་དུས་འཕྲུལ་ལས་ཡར་ཐོན་ཅན་གྱི་གཅིག་སྡུད་རིང་ལུགས། མ་འོངས་པའི་རྒྱ་ནག་ཅེས་པའི་བརྗོད་གཞིའི་སྟེང་བགྲོ་གླེང་ཚོགས་ཆེན་ཐོག་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས་མཉམ་ཞུགས་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བའི་ནང། ཕྱི་ཟླ་དང་པོའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་ཉི་མ་གསུམ་གྱི་ཚོགས་ཆེན་འདི་བཞིན་ཨ་རིར་རྟེན་གཞི་བྱས་པའི། དམར་ཤོག་གི་གནོད་འཚེ་ཕོག་མིར་རྗེས་དྲན་ཐེབས་རྩ་ཁང་དང། རྒྱ་ནག་ལས་འགུལ་ཁང། རྒྱ་ནག་དམངས་གཙོ་འཕོ་འགྱུར་ལྟེ་གནས་ཁང་བཅས་ནས་མཉམ་འབྲེལ་གྱི་ཐོག་ནས་གོ་སྒྲིག་གནང་བ་ཞིག་ཡིན་འདུག་རྒྱ་རིགས་དམངས་གཙོ་དོན་གཉེར་བ་དང་ཁྲིམས་རྩོད་པ་གྲགས་ཅན་ཐེང་པའོ་ལགས་ནས་ཚོགས་ཆེན་འདིའི་འགན་འཁུར་གཙོ་བོ་བཞེས་ནས་ཕྱོགས་མཐའ་ཁག་ལ་ཡོད་པའི་རྒྱ་རིགས་མཁས་དབང་དང་རྩོམ་པ་པོ་དེ་བཞིན་ལས་འགུལ་འདྲ་མིན་གྱི་འགན་འཁུར་མི་སྣ་ཚོགས་ཆེན་འདིར་མགྲོན་འབོད་གནང་ཡོད་འདུག་ལྷན་ཚོགས་སུ་རྒྱ་ནག་ཞིབ་འཇུག་པ་གྲགས་ཅན་སྐུ་ཞབས། ཧྥོ་རིན་ལང་དང། སློབ་དཔོན་ཚའོ་ཤ། སྐུ་ཞབས། ཧུའུ་ཕིང། ལྕམ་སྐུ་ཝང་རོ་ཆིན། ཡུ་གུར་རང་དབང་འཐབ་རྩོད་པ་ཨིར་ལི་ཤཱག་ཀོ་རོ་པུ་ལགས་དང། ལྕམ་སྐུ་རོས་ཐང་ལགས། དེ་མིན་རྒྱ་རིགས་ཚོགས་པ་དང་སྒེར་པ་མང་པོ་ནས་ཚོགས་ཆེན་དེར་མཉམ་ཞུགས་གནང་བཞག་ཚོགས་ཆེན་འདིའི་ཐོག་མཁས་དབང་རྣམས་ནས་གཏམ་བཤད་དང་མ་འོངས་པའི་ལས་འགུལ་སྤེལ་ཕྱོགས་སོགས་ཀྱི་ཐད་ལ་བགྲོ་གླེང་ལྷུག་པོ་གནང་འདུག་པ་མ་ཟད་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཀྱི་གཏམ་བཤད་གནང་བ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ངོ་ཚབ་ཉག་ཅིག་ཡིན་པ་གསུངས་བཞག། སྐབས་དེར་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཕྱི་ཟླ་བཅུ་གཉིས་པའི་ནང་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་ཀྱི་དུས་དྲན་གྱི་ཉིན་བསྩལ་བའི་བཀའ་སློབ། ཚོགས་བཅར་བ་རྣམས་ལ་སྒྲོག་སྦྱང་ཞུས་ནས་མགོན་པོ་མཆོག་གི་འཚེ་མེད་ཞི་བའི་ལྟ་གྲུབ་ཀྱིས་འཛམ་གླིང་གི་དཀའ་རྙོག་ཡོངས་ཕན་ཚུན་གྲོས་མོལ་གྱི་ལམ་ནས་སེལ་ཐུབ་པ་དགོས་པ་དང་བོད་མི་རྣམས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ལྟར་དམངས་གཙོའི་སྒྲིག་འཛུགས་འོག་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ལས་འགུལ་སྣ་མང་སྤེལ་བཞིན་ཡོད་པ་འགྲེལ་བརྗོད་གནང་བཞག་དེ་བཞིན་ཁོང་གིས་རྒྱ་ནག་གིས་དེང་དུས་འཕྲུལ་ལས་ཡར་ཐོན་ཅན་དག་བེད་སྤྱོད་བྱས་ནས་བོད་མིར་གཉའ་གནོན་བྱེད་པ་མ་ཟད་སྐད་ཡིག་རིག་གཞུང་དང་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པའི་སྐབས་འདིར་བོད་མིས་རིག་ནུས་བརྒྱུད་བོད་ཀྱི་སྐད་ཡིག་དང་རིག་གཞུང་བདག་ཉར་ཐུབ་པའི་ལས་གཞི་རྩོམ་བཞིན་ཡོད་པས་རྒྱ་ནག་གི་དམིགས་ཡུལ་ངན་པ་འདི་དག། སྟོང་བསམ་དང་ཉིན་མོའི་རྨི་ལམ་ལྟ་བུ་ཡིན་པ་གསུངས་བཞག། ཡང་ཚོགས་ཆེན་གྱི་ཐོག་རྒྱ་ནག་དམངས་གཙོ་དོན་གཉེར་ཚོགས་པ་འདྲ་མིན་དང་ལས་འགུལ་འདྲ་མིན་གྱི་དབར་མ་འོངས་པར་མུ་མཐུད་ནས་མཉམ་ལས་བྱེད་རྒྱུར་མོས་མཐུན་བྱུང་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་གྱི་དམངས་གཙོའི་དུས་ཆེན་སྲུང་བརྩིའི་སྐུ་མགྲོན་གཙོ་བོར་ཧྥ་རན་སིའི་སྲིད་འཛིན་མཆོག་གདན་ཞུས་གནང་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་འདི་ནི་རྒྱ་གར་རྒྱལ་ཁབ་འདི་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རང་བཙན་ཐོབ་སྟེ་ཕྱི་ལོ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོར་རྩ་ཁྲིམས་གཏན་འབེབས་གནང་བའི་ཉིན་མོར་དམངས་གཙོའི་ཉིན་མོ་སྲུང་བརྩི་ཞུ་གི་ཡོད་པ་དང། ལོ་ལྟར་དམངས་གཙོའི་དུས་ཆེན་ཉིན་མོར་ཕྱིའི་རྒྱལ་ཁབ་ཀྱི་དབུ་ཁྲིད་ཞིག་སྐུ་མགྲོན་གཙོ་བོར་གདན་ཞུས་གནང་སྲོལ་ཡོད་པ་ལྟར་ལོ་འདིའི་སྐུ་མགྲོན་གཙོ་བོར་ཧྥ་རན་སིའི་སྲིད་འཛིན་ཨེ་མཱ་ནུའལ། Macron། མཆོག་གདན་ཞུས་གནང་ཡོད་པ་ལྟར་ཕེབས་ཀྱི་ཡོད་འདུག་རྩ་བའི་ཧྥ་རན་སི་ནི་ནུབ་ཕྱོགས་རྒྱལ་ཁབ་ཁོངས་ནས་རྒྱ་གར་མཉམ་འབྲེལ་བ་རྒྱུན་རིང་ཤོས་དང་ཡག་ཤོས་གྲས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་ལ། དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་གར་གྱིས་རྡུལ་ཕྲན་ནུས་ཤུགས་ཚོད་ལྟ་བྱས་པར་རྒྱལ་སྤྱིའི་ཁྱོན་ནས་སྐྱོན་བརྗོད་དང་འབྲེལ་ཚོང་དོན་ཉེས་ཆད་བཀལ་ཡོད་ཀྱང་ཧྥ་རན་སིས་དེ་འདྲ་བྱས་མེད་པ་རེད། ཡང་གོང་ཞུས Reuters ལས་ཁང་གི་གནས་ཚུལ་ནང་གསལ་ལྟར་ན་རྒྱ་གར་གྱིས་ཧྥ་རན་སིའི་ས་ནས་གནམ་དམག་ཐད་འཕུར་གནམ་གྲུ་དང་ད་ག་ནང་བཞིན་མཚོ་འོག་གྲུ་གཟིངས་སོགས་ཉོ་ཚོང་བྱེད་རྒྱུའི་འཆར་གཞི་ཡོད་འདུག་ལ་དེ་དག་གི་མ་གནས་ཨ་སྒོར་ཐེར་འབུམ་བཅུ་མ་ཟིན་ཙམ་ཆགས་ཀྱི་ཡོད་འདུག་ཡིན་ནའང་ད་ལྟའི་ཆར་ཚོང་འབྲེལ་དམིགས་བསལ་ཐག་ཆོད་པ་ཞིག་བྱུང་མེད་ལུགས་ཀྱང་བཀོད་འདུག་དེ་དང་ཕྱོགས་མཚུངས་ཧྥ་རན་སིའི་སྲིད་འཛིན་གྱི་སློབ་སྟོན་པ་ཚོས་གསར་འགོད་པ་ཚོར་གསུངས་པར་གཞིགས་ན་ཧྥ་རན་སིའི་ངོས་ནས་ཐེངས་འདིའི་འཚམས་འདྲིའི་སྐབས་ཡུལ་གཉིས་བར་འཐབ་ཇུས་དང་ལྡན་པའི་འབྲེལ་ལམ་བཟང་དུ་གཏོང་ཐུབ་རྒྱུའི་ཐུགས་རེ་གནང་གི་ཡོད་ཅེས་གསུངས་འདུག་རྒྱ་གར་གྱི་སྲིད་བློན་མཆོག་དང་ཧྥ་རན་སིའི་སྲིད་འཛིན་རྣམ་གཉིས་མཇལ་འཕྲད་གནང་རྒྱུ་ད་རེས་ཐེངས་ལྔ་པ་དེ་ཆགས་རྒྱུ་ཡིན་འདུག། ཨ་མེ་རི་ཀའི་གྲོས་ཚོགས་ཀྱི་འཐུས་མི། ཨ་མེ་སྦེ་ར་དང། Mario Diaz Balart རྣམ་གཉིས་ཁ་སང་རེས་གཟའ་ལྷག་པའི་ཉིན་ཐའེ་ཝན་ནང་འཚམས་གཟིགས་དུ་ཕེབས་འབྱོར་བྱུང་བཞག་དེ་ནི་གཙོ་བོ་ཐའེ་ཝན་ནང་ཚོར་བ་རྣོ་བ་དང་འཁྲུག་ཆ་དོད་པའི་རྒྱལ་ཡོངས་འོས་བསྡུ་གནང་བའི་རྗེས་སུ། རང་སྲིད་རང་གིས་སྐྱོང་བཞིན་པའི་ཐའེ་ཝན་ལ་ཨ་མི་རི་ཀའི་རྒྱབ་སྐྱོར་ཡོད་པ་མཚོན་ཕྱིར་ཕེབས་པ་ཞིག་ཡིན་འདུག་ཨ་རིའི་གྲོས་ཚོགས་ཀྱི་འཐུས་མི Ami Bera ལགས་དང་སྐུ་ཞབས Mario Diaz Balart རྣམ་གཉིས་ནི་ཨ་མི་རི་ཀའི་ཐའེ་ཝན་གནད་དོན་གྱི་ཐོག་གི་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ་ཡིན་པ་རེད། ཁོང་རྣམ་གཉིས་ཀྱིས་ཐེ་ཝན་ནང་ཕེབས་པ་དེ་བཞིན་ཞི་བདེ་རྒྱ་མཚོའི་ནང་གི་རྒྱལ་ཁབ། ནའུ་རུ་ཞེས་པས་ཐེ་ཝན་དང་འབྲེལ་བ་བཅད་པའི་རྗེས་སུ་ཐེ་ཝན་ནང་ཨ་མི་རི་ཀའི་དཔོན་རིགས་ཕེབས་པ་ཐེངས་གཉིས་པ་དེ་ཡིན་འདུག་གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཐེ་ཝན་ནང་ལ་འཚམས་གཟིགས་ལ་ཕེབས་དོན་གཙོ་བོ་དེ་ནི་ཐེ་ཝན་ནང་དམངས་གཙོའི་ལམ་ལུགས་ཀྱི་ཐོག་ནས་རྒྱལ་ཡོངས་འོས་བསྡུ་ལམ་ལྷོངས་ལྡན་པའི་སྒོ་ནས་གནང་བར་ཨ་མི་རི་ཀའི་རྒྱབ་སྐྱོར་ཡོད་པ་ངེས་གཏན་བཟོ་ཆེད་དང་ཨ་རི་དང་ཐེ་ཝན་གཉིས་བར་དཔལ་འབྱོར་དང་བདེ་འཇགས་སྲུང་སྐྱོབ་ཀྱི་གནད་དོན་གྱི་ཐད་འབྲེལ་ལམ་ཡར་རྒྱས་གོང་འཕེལ་གཏོང་རྒྱུའི་གོ་སྐབས་འཚོལ་ཞིབ་སོགས་ཀྱི་ཆེད་དུ་ཡིན་པའི་སྐོར་གྲོས་ཚོགས་ཀྱི་འཐུས་མི་བྷོ་ར་ལགས་ཀྱི་ཡིག་ཚང་ནས་འཚམས་གཟིགས་འདིའི་སྐོར་གསལ་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་འདུག་ཐེ་ཝན་ཕྱི་སྲིད་ལས་ཁང་གིས་ཨ་མི་རི་ཀའི་གོང་ཞུས་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཐེ་ཝན་ནང་རྒྱལ་ཡོངས་འོས་བསྡུ་གནང་བའི་རྗེས་སུ་ཕེབས་ཏེ་རྒྱབ་སྐྱོར་གནང་བ་དེས་ཨ་མི་རི་ཀའི་སྲིད་དོན་ཚོགས་པ་ཆེ་གྲས་གཉིས་ཀས་ཐེ་ཝན་དང། ཐའེ་ཝན་མི་མང་གི་དམངས་གཙོའི་ལམ་ལུགས་ལ་རྒྱབ་སྐྱོར་བརྟན་པོ་ཡོད་པ་བཟང་ཕྱོགས་ཀྱི་བརྡ་ལན་ཞིག་གཏོང་གི་ཡོད་པའི་སྐོར་གསུངས་ནས་ཐུགས་རྗེ་ཆེ་ཞུའི་བསྒྲགས་གཏམ་ཞིག་སྤེལ་འདུག་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཀྱིས་ཐའེ་ཝན་གྱི་ལས་ཐོག་སྲིད་འཛིན་ལྕམ་ཚའེ་ཡིང་ཝིན་མཆོག་དང་བདམས་ཐོན་སྲིད་འཛིན་ལའེ་ཆིང་སའེ་མཆོག་དང། སྲིད་འཛིན་གཞོན་པ་མཆོག་བཅས་ལ་མཇལ་འཕྲད་གནང་སྟེ་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་སོགས་ཀྱི་གནད་དོན་གལ་ཆེ་མང་པོའི་ཐོག་ལ་བཀའ་བསྡུར་གནང་བའི་གནས་ཚུལ་འདུག། ཡང་ཧྥི་ལི་པིན་གྱི་སྲིད་འཛིན་མར་ཀོ་སི་མཆོག་གིས་རྙོག་གླེང་ནས་གཡོལ་ཐབས་སུ་ཐེ་ཝན་རང་བཙན་འདོད་ཚུལ་ལ་རྒྱབ་སྐྱོར་གནང་རྒྱུ་མིན་ལུགས་གསུངས་འདུག་དེ་ཡང་ཧྥི་ལི་པིན་གྱི་སྲིད་འཛིན་ཧྥ་ནན་ཏད་མར་ཀོ་སི་མཆོག་གིས་ཁུལ་དེའི་ཇི་ཨེམ་ཨེ་ནེའུ་སི་ཏི་བི་ཞེས་པའི་བརྙན་འཕྲིན་ལས་ཁང་གི་བཅར་འདྲི་དང་ལེན་སྐབས་ཉེ་ཆར་ཁོང་གིས་ཐེ་ཝན་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཐོན་པའི་ཆེད་བདམས་ཐོན་བྱུང་བའི་ཐེ་ཝན་གྱི་སྲིད་འཛིན་ལ་འཚམས་འདྲི་གནང་བའི་སྐབས། President། འམ་སྲིད་འཛིན་ཞེས་འབོད་པ་དེའི་ཐད་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ང་ཚོའི་ངོས་ནས་རྒྱ་ནག་གཅིག་ཅེས་པའི་སྲིད་བྱུས་དེ་འགྱུར་བ་གང་ཡང་ཡོད་མ་རེད་ལ་དེའི་ཐོག་ནན་པོའི་ཐོག་ནས་ལངས་ཕྱོགས་འཛིན་གྱི་ཡོད། འོན་ཀྱང་སྲིད་འཛིན་ཟེར་བ་དེ་འབོད་རྒྱུ་རྒྱུན་སྲོལ་ཞིག་ནས་འབོད་པ་རེད་ཅེས་དང། ང་ཚོས་ཐེ་ཝན་རང་བཙན་འདོད་ཚུལ་ནམ་ཡང་རྒྱབ་སྐྱོར་བྱེད་ཀྱི་མ་རེད་ལ་ཐའེ་ཝན་ནི་རྒྱ་ནག་གི་ཁོངས་སུ་གཏོགས་པའི་ཞིང་ཆེན་ཞིག་རེད་ཅེས་བཀའ་ལན་གནང་སྟེ་རྙོག་གླེང་ནང་འཛུལ་ཞུགས་བྱེད་འདོད་མེད་པའི་ནན་བརྗོད་གནང་འདུག།
ཟླ་བ་སྔོན་མ་མཱ་ཡཱན་མཱར་གྱི་དམག་སྤྱི་ཆེན་མོ་དྲུག་གིས་ས་གནས་ཡུལ་མིའི་གྱེན་ལོག་དམག་མིར་མགོ་བཏགས་ཞུས་ནས་རྒྱ་ནག་དང་ས་མཚམས་ཁེལ་བའི་གལ་ཆེའི་གྲོང་ཁྱེར་ཞིག་གྱེན་ལོག་པར་རྩིས་སྤྲོད་བྱས་པའི་ནག་ཉེས་འོག་དམག་སྤྱི་དྲུག་པོ་དེར་ཉེས་པ་སྲོག་ཐོག་བཏང་བའམ་ཡང་ན་ཚེ་བཙོན་གྱི་ཁྲིམས་ཐག་བཅད་པའི་གནས་ཚུལ་དེ་ནི་བདེན་པ་མ་རེད་ཞེས་མཱ་ཡཱན་མཱར་གྱི་དྲག་པོའི་དམག་མིའི་གཞུང་གིས་བཤད་བཞག་དེ་ཡང་ཁ་ས་བེང་ཀོག་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། མཱ་ཡཱན་མཱར་གྱི་ས་གནས་ཡུལ་མ། རྒྱལ་ནང། དམངས་གཙོ་མནའ་མཐུན་དམག་མི་ཟེར་བ་དང། རྟ་ནང་རྒྱལ་ནང་བཅིངས་གྲོལ་དམག་མི་ཟེར་བ། དེ་བཞིན། ཨ་ཀར་ཀམ། དམག་མི་ཟེར་བའི་ཡུལ་དམག་རུ་ཁག་གསུམ་པོ་དེར་མཱ་ཡཱན་མཱར་གྱི་བྱང་ཕྱོགས་ཤཱན་མངའ་སྡེའི་ནང་དུ་ཡོད་པའི་ལུ་ཀང་གྲོང་ཁྱེར་རྩིས་སྤྲོད་བྱས་པའི་དཀའ་རྙོག་ནང་དམག་སྤྱི་དྲུག་པོ་དེ་ཚུད་ཡོད་འདུག་སྔ་ལོའི་ཕྱི་ཟླ་བཅུ་པའི་ནང་ལུ་ཀང་གྲོང་ཁྱེར་གྱི། ཡུལ་དམག་གྱེན་ལོག་པར་ཤོར་བ་དེ་ནི་མཱ་ཡཱན་མཱར་གྱི་དྲག་པོའི་དམག་མི་ལ་ཕམ་ཉེས་ཆེ་ཤོས་དེ་བྱུང་ཡོད་པ་རེད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་སེར་བྱེས་གྲྭ་ཚང་དུ་ཚན་རིག་སློབ་གཉེར་གནང་མཁན་མང་པོ་ཡོད་པ་དང་སེར་བྱེས་ཚན་རིག་སྦྱོང་བརྡར་ཁང་གསར་བཞེངས་ལེགས་གྲུབ་དབུ་འབྱེད་གནང་ཡོད་པའི་སྐོར་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་གིས་སེར་བྱེས་གྲྭ་ཚང་གི་ནང། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཚན་རིག་སྡེ་ཚན་གསར་འཛུགས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྡེ་ཚན་དེ་དབུ་འབྱེད་བཀའ་དྲིན་བསྐྱངས་གནང་མཛད་པའི་རྗེས་གྲྭ་ཚང་གི་ནང་ཚན་རིག་སློབ་གཉེར་གནང་མཁན་ཇེ་མང་དུ་ཕྱིན་པ་ནང་བཞིན་གྱི་ཚན་རིག་བསླབ་གཞི་དང་འབྲེལ་བའི་ལས་འཆར་རྒྱ་སྐྱེད་གནང་བ་སོགས་ལ་བརྟེན་ནས

ཉི་མ་ཉི་མ་སྦྱང་བསྡད་ཡ་དེ་ཚོ་ཙམ་མ་ཡིན་པར། ཞིབ་འཇུག་གི་སྡེ་ཚན་དེ་ཚོ་མ་འདྲ་བ་ཁ་ཤས་ཅིག་བྱུང་ནས། ཨ་ནི་ད། དེ་ཚོ་ཅིག། ཁང་པ་དེ་ཚོ་ཆ་རྐྱེན་དེ་ཚོ་ཏག་ཏག་མ་བྱུང་བས་ནི་མ་འདང་ནས། ཨ་ནི་ཚན་རིག་ཁང་དེ་རྒྱབ་ཡ་ཅིག་དང་ཚན་རིག་ཁང་རྒྱབ་དགོས་ཡ་འདྲ་བོ་དེ་དེ་རེད་ད། ད་དུང་ཁོང་གིས་གསུང་ཡ་ལ་ཚན་རིག་སྡེ་ཚན་དེ་དབུ་འབྱེད་མཛད་སྒོའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཕེབས་པའི་ནང་ཚན་རིག་སྡེ་ཚན་དེ་གསར་འཛུགས་ཆེད། མ་དངུལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་ཐུགས་ཁུར་དང་བཞེས་ཐོག་ཨི་ཊ་ལི་ནང་པའི་ཚོགས་པ་དང་ཝེ་ཏ་ནམ་ཕན་བདེ་གླིང་ཆོས་ཚོགས་སོགས་ཀྱིས་མཐུན་འགྱུར་རྒྱབ་སྐྱོར་གནང་བར་མགོན་པོ་གང་ཉིད་ཀྱིས་ཐུགས་ཡི་རང་བསྔགས་བརྗོད་གནང་བ་དང་འབྲེལ་གོང་ས་མཆོག་སྐུ་ན་ཕྲ་དུས་ནས་ཚན་རིག་ལ་ཐུགས་སྣང་ཆེན་པོ་ཡོད་པ་སོགས་ཀྱི་བཀའ་སློབ་ཕེབས་གནང་ཡོད་པའི་འགྲེལ་བརྗོད་གནང་བྱུང། ཨ་ནི་ད་དེ་འདྲའི་ཚེ་ཕར་ནས་ཅིག་ཚན་རིག་པ་དེ་ཚོ་མཉམ་ལ་གོ་བསྡུར་བྱས་ནས་སྦྱང་ཡ་དང་དེ་འདྲའི་གི་དཔེ་དུས་ཚོད་ཡག་པོ་བྱུང་སོང་ཟེར། ཨ་ནི་དེ་ལ་བརྟེན་ནས་ད་གཅིག་ད་ལྟ་བབས་པའི་འགྲོ་བ་སྤྱི་ལ། ད་ང་རང་ཚོའི་ངོས་ནས་ད་ཕན་ཐོགས་ཡོང་ཡ་གི་གདེང་སྤོབས་རྙེད་སོང་ཟེར། ཨ་ནེ་ཀྱིས། དེ་བྱེད་དུས་ཨ་ནེ་ཁྱེད་རང་ཚོའི་ངོས་ནས་ད་ད་ད་པའི་ད་ད་བ་ད་ཡག་པོ་བྱས་ཡོད་རེད་ཨ་ནེ་མ་འོངས་པ་ལ་ཅིག་ཨ་ནེ་ཕྱོགས་གང་ཅིའི་ཐད་ནས་ད་གང་ལྟར། དེང་དུས་ང་རང་ཚོ་གི་ནང་པའི་ཚན་རིག་ཟེར་ན་མི་འདུག་དེ་སོགས་ཀྱི་ཐོག་ནས་འཕེལ་རྒྱས་ལ་བ། དེང་དུས་ཀྱི་ཚན་རིག་ལ་བ་ཞལ་འདེབས་བརྒྱ་ཐོན་ཡ་གི་ཁོང་ལ་ད་ཡིད་ཆེས་ཡོད་ལ། ཨ་ནི་ཅིག་མི་གཞན་པ་ལ་ཕན་ཐོགས་ཆེན་པོ་ཡོང་ཡག་གི་སྤོབས་པ་དང་ཡིད་ཆེས་ཆེན་པོ་ཡོད། ཨ་ནི་ཨེ་ད་ལྟ་དཔེ་ད་ལྟ་དེ་འདྲའི་ལེགས་གྲུབ་བྱུང་བ་དེ་ལ་ཁོང་དཔེ་ཐུགས་སྤྲོ་བོ་གནང་སོང།
གཞན་ཡང་སྐབས་དེའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་འཇམ་མགོན་རྒྱལ་བའི་རྒྱལ་ཚབ། སྐྱབས་རྗེ་དགའ་ལྡན་ཁྲི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ནས་སྡེ་ཚན་དེ་དབུ་འབྱེད་གནང་བ་དང་འབྲེལ། བཀའ་སློབ་གནང་བའི་ནང་གདན་སའི་ནང་ཐོག་མར་ཚན་རིག་སློབ་ཚན་གསར་འཛུགས་གནང་སྐབས།

དེ་ནས་གློག་ཀླད་ཁང་བཅས་གློག་ཀླད་སྡེ་ཚན་བཅས་བཅས། ཚན་རིག་སྦྱོང་བརྡར་ཁང་འདིའི་ནང་དངོས་ཁམས་ཚན་རིག་དང་དབང་རྩ་ཚན་རིག། དེ་བཞིན་སྐྱེ་དངོས་ཚན་རིག་དང་ཚན་རིག་གི་ལྟ་གྲུབ་དང། ཨང་རྩིས་ལ་སོགས་པར་སློབ་ཁྲིད་གནང་བཞིན་ཡོད་ཅིང་ད་བར་སེར་བྱེས་ཚན་རིག་སྡེ་ཚན་དེ་ནས་སློབ་མ་ལྔ་བརྒྱ་ལྷག་སློབ་ཐོན་བྱུང་ཞིང་ད་ལྟའི་ཆར་སློབ་གཉེར་གནང་བཞིན་པ་ལྔ་བརྒྱ་མ་ཟིན་ཙམ་ཞིག་ཡོད་པ་རེད་འདུག་ལ། ཚན་རིག་སྡེ་ཚན་འདིའི་ནང་རིགས་ལམ་སྐོར་དང་སྟོང་ཉིད་སྐོར། དེ་བཞིན་སྒོམ་གྱི་སྐོར་དང་གཞན་ཡང་གལ་གནད་བཅས་ཀྱི་སྐོར། ཉམས་ཞིབ་ཀྱི་ཞིབ་འཇུག་འགྲོ་བཞིན་པ་དེ་ནི་གཞན་དང་མི་འདྲ་བར་དམིགས་བསལ་ཞིག་ཆགས་ཀྱི་ཡོད་པ་རེད་དོ། ད་གང་ལྟར་ང་ཚོ་ལ་ཞིབ་འཇུག་ད་ལྟ་རིགས་ལམ་གྱི་ཞིབ་འཇུག་ཅིག་ཡོད་རེད། རྟགས་གསལ་དང་དེ་འབྲེལ་གྱི་ཐོག་ནས་ཞིབ་འཇུག་དེ་དེ་དག་ལོ་གང་ལ་གང་འཚམ་མང་པོ་ཞིག་འགྲོ་ཚར་ཡོད་རེད། དེ་དག་གྲུབ་འབྲས་གང་ལ་གང་འཚམ་ཡག་པོ་དོན་ཏེ་འགྲོ་བཞིན་པ་རེད། དེ་ནས་ད་ལྟ་སྟོང་པ་ཉིད་ལྟ་བའི་ཐོག་ལ་ཞིབ་འཇུག་ཅིག་ཡོད་རེད། ད་ལྟའི་ང་ཚོ་ཚན་རིག།

བོད་པའི་གཞོན་སྐྱེས་བསྟན་འཛིན་བྱང་ཆུབ་ལགས་ཀྱིས་ཤེས་ཡོན་བསྟི་གནས་ཁང་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ས་ལུ་སྒར་ཁུལ་དུ་བོད་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པར་མ་ཟད་བོད་མི་དེ་དག་ས་གནས་ཡུལ་མི་ཚོ་དང་འབྲེལ་ནས་འཚོ་བ་རང་སྐྱོང་ངང་གནས་བཞིན་ཁུལ་དེར་བལ་བོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་དང་ལྷག་པར་དུ་ཁུལ་དེར་བོད་པའི་སློབ་གྲྭ་ཟུར་དུ་མེད་པའི་རྐྱེན་གྱིས་བོད་པའི་སྐད་ཡིག་ཉམས་ཆག་འགྲོ་རྒྱུའི་ཉེན་ཁ་དང་གཙོ་ཆེ་ཤོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་སྐད་ཡིག་རྒྱུན་འཛིན་ཐད་ལམ་སྟོན་བཀའ་སློབ་ཡང་ཡང་ཕེབས་དོན་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འཛོམ་ས་ཤེས་ཡོན་བསྟི་གནས་ཁང་དེ་བཙུགས་པ་ཞིག་ཡིན་པ་ཁོང་ནས་གསུངས་དོན། ང་རང་ཚོ་ས་གནས་ཤི་ལི་གུ་རི་འདིའི་ནང་ལོགས་ལ་ལྟ་ཡོང་དུས་སྤུ་གུ་དེ་ཚོ་ཤུགས་ཆེ་ཨིན་ཇིའི་སླབ་གྲྭར་ཡར་ཕ་མ་ཚོ་གིས་བཏང་འདི་བྱས་ནས་ཨིན་ཇིའི་སླབ་གྲྭ་ནང་ལོགས་ལ་བོད་ཡིག་དེ་མེད་པ་བྱས་ནས་བོད་ཡིག་དེ་ཉམས་ཆག་འགྲོ་ཡ་ཕ་མ་ཁ་ཤས་ནང་ལོགས་ལ་བོད་ཡིག་མི་འདུག་ཟེར་ལབ་ནས་དཀའ་ངལ་ཡོད་ཡོད་ཀྱི་གནས་ཚུལ་དེ་འདྲ་ཤར་ཁོ་ཚོ་ཁ་ཤས་ཅིག་ཨིན་ཇིའི་སླབ་གྲྭ་ནས་མ་ང་རང་ངོ་ཤེས་པ་རོགས་པ་ཅིག་ཨིན་ཇིའི་སླབ་གྲྭ་ནས་མ་བཏོན་ནས་མ་རྡ་རམ་ས་ལར་བཏང་བའི་འདི་འདྲའི་གནས་སྟངས་འདི་བྱུང་སོང་ཞུ་ཡ་ཡིན་དེ་བྱེད་དུས་ཨན་ང་ཚོ་གཅིག་བཙུགས་དགོས་འདུག་ཞུ་བའི་རྒྱུ་མཚན་གཙོ་བོ་འདི་ཨན་རྒྱལ་བ་རིན་པོ་ཆེས་བཀའ་དགོངས་གནང་བ་ལ་ཨོ་ནི་ཆོས་དང་རིག་གཞུང་འདི་ཨན་ང་ཚོས་བདག་པོ་སྤྲད་དགོས་འདུག་ད་ང་ཚོ་ཡོད་ཟེར་ན་མེད་ཟེར་ན་གཏེར་འདི་འདི་རེད་ཤག་གསུངས་པ་ནང་བཞིན་ཨན་ང་ཚོས་འདི་འདུག་བྱས་ནས་ཨ་ནི་ད་ཐོག་མ་འདི་ཨན་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བཞི་པའི་ཏ་རིག་གསུམ་ལ་ཨན་འདུག་ང་ཚོས་པུ་གུ་བཅུ་གསུམ་ཅིག་ཨན་བྱས་ནས་ཨན་ང་ཚོ་འདུག་འགོ་དབུ་འཛུགས་འདི་འདུག་ཞུས་པ་ཡིན་ཞུ་ཡ་ཡིན།
དང་པོ་ཐོག་མར་བོད་པའི་སྐད་ཡིག་དང་རིག་གཞུང་བསྟི་གནས་ཁང་འདིར་འཛུལ་ཞུགས་བྱེད་མཁན་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བཅུ་གསུམ་ཙམ་བྱུང་ཡོད་པ་དང་དེ་ནས་སློབ་ཕྲུག་འཛུལ་ཞུགས་བྱེད་མཁན་ཉུང་དུ་ཕྱིན་ནས་ད་ལྟའི་ཆར་ཕྲུ་གུ་བདུན་ལས་མེད་པ་རེད་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བསྟན་འཛིན་བྱང་ཆུབ་ལགས་སུ་བསྟི་གནས་ཁང་འདིར་སློབ་ཕྲུག་འཛུལ་ཞུགས་བྱེད་མཁན་གྱི་གྲངས་འབོར་ཉུང་དུ་འགྲོ་བཞིན་པའི་རྒྱུ་མཚན་སྐོར་བཅར་འདྲི་ཞུས་པར་ཁོང་གིས་འདས་པའི་ལོ་གསུམ་གྱི་ཉམས་མྱོང་གཞིར་བཞག་གཙོ་ཆེ་ཤོས་ཕ་མ་ཚོའི་ངོས་ནས་འགན་འཁུར་བཞེས་རྒྱུ། གལ་ཆེན་པོ་དང་ཕྲུ་གུར་རྒྱབ་སྐྱོར་གནང་རྒྱུ་གལ་ཆེ་ཡིན་པ་གསུང་གི་འདུག། ཕ་མ་ཚོའི་ངོས་ནས་ད་དམིགས་བསལ་གྱི་ད་བྱེད་ཀྱི་མི་འདུག་ཞུ་ཡ་མེད་འདི་ཡིན་ནའི་ང་རང་གིས་ད་ལྟ་ཇོག་ངོ་ལ་ལྟ་ཡོང་དུས་ད་ལོ་གསུམ་དེའི་ཉམས་མྱོང་ནང་ལ་ལྟ་ཡོང་དུས་ཕ་མ་ཚོ་གིས་སྤུ་གུ་ལ་རྒྱབ་སྐྱོར་བྱེད་དགོས་དེ་དཔེ་མི་སྲིད་གལ་གལ་ཆེན་པོ་རེད་ཤག་ཞུ་ཡ་ཡིན་ངས་རྒྱབ་སྐྱོར་ལབ་དུས་ད་ཕ་མ་ཚང་མས་རྒྱབ་སྐྱོར་གནང་གི་ཡོད་རེད་སོ་སོའི་སྤུ་གུ་བོད་ཡིག་ཤེས་པ།

ད་ལོ་གསུམ་ཞིག་འགྲོ་གི་འདུག་ཉི་མ་གཅིག་གི་ཁང་གླའི་སྒང་ལ་བཀའ་མོལ་གནང་མཁན་ཁྱོན་ནས་ཡོད་མ་རེད་རིན་མེད་ཐོག་ནས་དེ་ཡང་གློག་རིན་དང་རྩིས་རྒྱབ་མཁན་ཁྱོན་ནས་ཡོད་མ་རེད་ཁོ་རང་རིན་མེད་ཐོག་ནས་ཁྱེད་རང་ཚོ་གི་ལས་འགུལ་འདི་ཡག་པོ་འདུག་ང་རང་ངོས་ནས་རྒྱབ་སྐྱོར་ཡོད་ཞུ་བ་ནང་བཞིན་ང་རང་ཚོས་ཁོ་རང་ཚོ་རྣམ་པ་གཉིས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད་ལ། ཡང་བོད་ཡིག་དང་རིག་གཞུང་དགེ་རྒན་ཕུན་ཚོགས་རྣམ་རྒྱལ་ལགས་ཀྱིས་གསུངས་ན་བསྟི་གནས་ཁང་འདིའི་ནང་བོད་པའི་སྐད་ཡིག་དང་མཉམ་དུ་བོད་ཀྱི་རིག་གཞུང་དང་འབྲེལ་བའི་གཞས་སྣ་ཁག་སྦྱོང་བརྡར་གནང་བཞིན་ཡོད་པ་དང་སློབ་ཕྲུག་ཚོའི་ངོས་ནས་ཀྱང། བོད་པའི་རིག་གཞུང་སྦྱང་རྒྱུར་དོ་སྣང་དང་དགའ་མོས་ཆེན་པོ་གནང་གི་ཡོད་པ་གསུང་གི་འདུག། བོད་སྐད་ཤེས་ཀྱི་ཡོད་རེད་བོད་ཡིག་ཀློག་ཤེས་ཀྱི་རེད་དབུ་ཅན་དང་དབུ་མེད་བཅས་དེ་ག་ནང་བཞིན་གྱི་བོད་ཡིག་གི་ཚིག་འབྲུ་ཚིག་འདི་ཚོ་དང་ཞེ་ས་དང་ད་ང་རང་ཚོའི་དང་ད་ཆ་ཚང་ཅིག་རིམ་པས་བྱས་ནས་འགྲོ་དགོས་རེད་ཨ་ཁོ་རང་ཚོ་སློབ་ཕྲུག་ཚོ་གི་དོ་སྣང་དཔེ་མི་སྲིད་ཡག་པོ་སྤྲད་ཀྱི་འདུག་དེ་ག་ནང་བཞིན་འདི་ནས་ད་ལྟ་རིག་གཞུང་ཐོག་ནས་ཞུས་པ་ཡིན་ན་རིག་གཞུང་གི་ཐོག་ནས་དང་པོ་སྔོན་འདི་ལ་ཁོ་རང་ཚོ་ལ་དབྱིངས་ལས་ལ་ང་ཚོ་གི་སྤྱི་བཏང་ང་རང་ཚོ་གི་འདི་ང་རང་ཚོ་གི་གཞས་ཀྱི་གདངས་ཁོ་རང་འདི་ཀྲེབ་རི་ཀོར་དང་དེ་ག་ནང་བཞིན་གྱི་འདི་ནས་མོ་པལ་ནས་གཞས་བཏང་ནས་ཁོ་རང་ཚོ་བསླབས་ཡིན་པ་ད་ལྟ་ཕྱིས་སུ་ངེད་ཀྱིས་ད་སྲོལ་རྒྱུན་གྱི་གངས་ཅན་བོད་ཀྱི་བསྟན་པ་དེ་ཚིག་ཁོ་རང་འདོན་ནས་ཚིག་ཁོ་རང་བཀོད་ནས་ཁོ་རང་ཚོས་སྦྱོང་བརྡར་བྱེད་དུས་ཚོད་འདི་ལ་ཡང་ཁོ་རང་ཚོས་དོ་སྣང་ཤུགས་ཆེན་པོ་ཞུ་དཔེ་དགའ་བོ་ཞིག་ཞིག་ཏུ་གཏིགས་ཞེ་ཏིགས་ཁ་ཁ་ཞིག་འདུག་ཟེར་ནས་ཁོ་རང་ཚོས་དགའ་བོ་བྱེད་དེ་མ་ཟད་ཁོ་རང་ཚོ་དཔེ་དགའ་བོ་བྱེད་ནས་བྱེད་ཀྱི་འདུག། ས་ལུ་སྒར་ཁུལ་དུ་ད་ལྟའི་ཆར་བོད་མི་གཏན་སྡོད་བྱེད་མཁན་ཁྱིམ་ཚང་སུམ་ཅུ་ཙམ་ཡོད་འདུག་པ་དང་ཡང་དགུན་དུས་ཀ་རྡོར་སྒང་གསུམ་དང་ཤི་ལོང་ཁུལ་དུ་གནས་སྡོད་བོད་མི་ཁྱིམ་ཚང་ཁག་ཅིག་ཁུལ་དེར་གནས་སྡོད་བྱེད་བཞིན་ཡོད་འདུག། ས་ལུ་སྒར་ཁུལ་གྱི་བོད་མིའི་འཚོ་བའི་རྟེན་གཞི་གཙོ་བོ་ནི་ཚོང་ཁང་ཟ་ཁང་དང་མོ་ཏྲའི་ཁ་ལོ་བ་སོགས་གནང་ནས་འཚོ་བ་སྐྱེལ་བཞིན་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་རིའི་གྲོས་ཚོགས་འཐུས་མི་མཱ་རི་ཡོ་ཏེས་བྷེ་ལར་དང་ཨེ་མི་བྷེ་ར་རྣམ་གཉིས་ཟླ་བ་འདིའི་ཚེས་ཉི་ཤུ་བཞི་ཉིན་ཐེ་ཝན་ནང་འཚམས་གཟིགས་ཕེབས་འབྱོར་བྱུང་བ་དང་དེ་ག་ནང་བཞིན་དེའི་སྔོན་ལ་ཚེས་བཅུ་བཞི་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པ་ཟུར་པ་ཇཱེམ་སི་ཏེ་ཕེན་དང་ཨ་རིའི་རྒྱལ་སྲུང་སློབ་སྟོན་ཟུར་པ་སི་ཏི་ཝིན་ཧར་ལི་རྣམ་གཉིས་དབུ་འཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་འཚམས་གཟིགས་ཕེབས་ཡོད་པ་སོགས་ཀྱི་སྐོར་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ་ཀེ་ལི་ཧྥོར་ནི་ཡ་ནས་ཡིན་པའི་གྲོས་ཚོགས་འཐུས་མི་ཨེ་མི་བྷེ་ར་ལགས་དང་ཨ་རིའི་ལྷོ་ཕྱོགས་མངའ་སྡེ་ཧྥི་ལོ་རི་དཱ་ནས་ཡིན་པའི་གྲོས་ཚོགས་འཐུས་མི་མཱ་རི་ཡོ་རྡི་ཨ་སི་བྷ་ལ་ཏི་ལགས་རྣམ་གཉིས་ཁ་སང་གཟའ་ལྷག་པའི་ཉིན་ཐའེ་ཝན་ནང་འཚམས་གཟིགས་ལ་ཕེབས་འབྱོར་བྱུང་འདུག་པས་དེ་ནི་གཙོ་བོ་ཐའེ་ཝན་ནང་མཚོ་ནོར་ཆེ་བའི་རྒྱལ་ཡོངས་འོས་བསྡུ་གནང་བའི་རྗེས་སུ་རང་སྲིད་རང་གིས་སྐྱོང་བཞིན་པའི་ཐའེ་ཝན་དང་དེའི་རང་དབང་མང་གཙོའི་ལམ་ལུགས་ལ་ཨ་རིས་རྒྱབ་སྐྱོར་འགྱུར་མེད་བརྟན་པོ་གནང་གི་ཡོད་པ་མཚོན་ཕྱིར་ཡིན་འདུག་ཨ་རིའི་གྲོས་ཚོགས་འཐུས་མི་ཨེ་མི་བེ་ར་ལགས་དང་མཱ་རི་ཨོ་རྡི་ཨས་བྷ་ལཱ་ཏི་རྣམ་གཉིས་ནི་ཨ་རི་དང་ཐའེ་ཝན་གཉིས་བར་འབྲེལ་ལམ་ཡར་རྒྱས་གོང་འཕེལ་གཏོང་རྒྱུར་དམིགས་ནས་བཙུགས་པའི་ཨ་རིའི་གྲོས་ཚོགས་ཀྱི་ཐའེ་ཝན་གྱི་གནད་དོན་ཐོག་གི་ཇུས་འདོན་ཚོགས་ཆུང་ངམ Congressional Taiwan Caucus ཞེས་པའི་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ་ཡིན་པ་རེད། ཡང་ཁོང་རྣམ་གཉིས་ཐའེ་ཝན་ནང་ཕེབས་པ་དེ་ནི་ཞི་བདེ་རྒྱ་མཚོའི་ནང་གི་རྒྱལ་ཁབ་ཆུང་གྲས་ནའུ་རུ་ཞེས་པས་ཐའེ་ཝན་དང་འབྲེལ་ཐག་བཅད་པའི་རྗེས་སུ་ཐའེ་ཝན་ནང་ཨ་རིའི་དཔོན་རིགས་མཐོ་གྲས་ཕེབས་པ་ཐེངས་དང་པོ་དེ་ཡིན་འདུག་གོང་ཞུས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཐའེ་ཝན་ནང་འཚམས་གཟིགས་ལ་ཕེབས་དོན་གཙོ་བོ་ནི་འདི་ཟླའི་ཚེས་བཅུ་གསུམ་ཉིན་ཐའེ་ཝན་ནང་མང་གཙོའི་ལམ་ལུགས་ཐོག་ནས་རྒྱལ་ཡོངས་འོས་བསྡུ་ལམ་ལྷོངས་ལྡན་པའི་སྒོ་ནས་གནང་སྟེ་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཐའེ་ལགས་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ་གཙོས་པའི་ཨ་རིས་ཐའེ་ཝན་ལ་རྒྱབ་སྐྱོར་ཡོད་པ་ངེས་གཏན་བཟོ་ཆེད་དང་རང་དབང་མང་གཙོའི་ལམ་ལུགས་ཀྱི་རིན་ཐང་ལ་མཉམ་སྤྱོད་གནང་གི་ཡོད་པ་མངོན་གསལ་སྟོན་རྒྱུ་མ་ཟད་ཨ་རི་དང་ཐའེ་ཝན་གཉིས་བར་དཔལ་འབྱོར་དང་བདེ་འཇགས་སྲུང་སྐྱོབ་ཀྱི་གནད་དོན་ཐད་འབྲེལ་ལམ་ཡར་རྒྱས་གོང་འཕེལ་གཏོང་རྒྱུའི་གོ་སྐབས་འཚོལ་ཞིབ་སོགས་ཀྱི་ཆེད་དུ་ཡང་ཡིན་སྐོར་གྲོས་ཚོགས་འཐུས་མི་བེ་ར་ལགས་ཀྱི་ཡིག་ཚང་གིས་འཚམས་གཟིགས་འདིའི་སྐོར་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་གནང་འདུག། ཐའེ་ཝན་གྱི་ཕྱི་སྲིད་ལས་ཁང་གིས་ཨ་མི་རི་ཀའི་གོང་ཞུས་གྲོས་ཚོགས་འཐུས་མི་རྣམ་གཉིས་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུའི་རྗེས་སུ་ཆེད་ཕེབས་གནང་སྟེ་རྒྱབ་སྐྱོར་གནང་བ་དེས་ཨ་རིའི་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཀས་ཐའེ་ཝན་དང་ཐའེ་ཝན་གྱི་མང་གཙོའི་ལམ་ལུགས་ལ་རྒྱབ་སྐྱོར་བརྟན་པོ་གནང་གི་ཡོད་པའི་བཟང་ཕྱོགས་ཀྱི་བརྡ་ལན་གཏོང་གི་ཡོད་སྐོར་གསུངས་ནས་ཐུགས་རྗེ་ཆེ་ཞུའི་བསྒྲགས་གཏམ་ཞིག་སྤེལ་གནང་འདུག་ཨ་རིའི་གྲོས་ཚོགས་འཐུས་མི་རྣམ་གཉིས་ཀྱིས་ཐའེ་ཝན་གྱི་ལས་ཐོག་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་དང་བདམས་ཐོན་སྲིད་འཛིན་ལའེ་ཆིང་ཐའེ་རྣམ་གཉིས་དང། སྲིད་བློན་གཞོན་པར་བདམས་ཐོན་བྱུང་བ་ཞའོ་བྷི་ཁིམ་མཆོག་བཅས་ཀྱི་ལྷན་དུ་མཇལ་འཕྲད་གནང་སྟེ་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་སོགས་གནད་དོན་གལ་ཆེན་མང་པོའི་ཐོག་བཀའ་བསྡུར་གནང་བའི་མཐའ་མར་རེས་གཟའ་པ་སངས་ཉིན་ཨ་རིར་ཕྱིར་ཕེབས་གནང་འཆར་འདུག་ཡང་འདིའི་གོང་སྟེ་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་གནང་ཟིན་ཙམ་སྟེ། འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ James Steinberg མཆོག་དང་ཨ་རིའི་རྒྱལ་ཡོངས་བདེ་སྲུང་སློབ་སྟོན་ཟུར་པ Stephen Hadley རྣམ་གཉིས་ཀྱིས་སྣེ་ཁྲིད་གནང་བའི་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་པ་ཞིག་ཨ་རིའི་སྲིད་འཛིན Joe Biden མཆོག་གིས་ཐའེ་ཝན་ལ་ཆེད་གཏོང་གནང་བ་རྣམས་ཕྱི་ཚེས་བཅུ་བཞི་ཉིན་ཐའེ་ཝན་ནང་ཕེབས་འབྱོར་བྱུང་བ་དང་རེས་གཟའ་ཉི་མ་སྟེ་ཕྱི་ཚེས་བཅོ་ལྔ་ཉིན་ཁོང་རྣམས་ཀྱིས་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་དང་མཇལ་འཕྲད་བཀའ་མོལ་གནང་སྐབས་ཐའེ་ཝན་གྱི་སྲིད་འཛིན་མཆོག་གིས་གསུངས་དོན། ཁོང་རྣམས་ཐའེ་ཝན་ལ་འཚམས་གཟིགས་ལ་ཕེབས་པ་འདི་ནི་དོན་སྙིང་ཆེན་པོ་ལྡན་པ་ཞིག་ཡིན་པ་དང་དེ་ཡིས་ཨ་རིས་ཐའེ་ཝན་གྱི་མང་གཙོའི་ལམ་ལུགས་ལ་རྒྱབ་སྐྱོར་ཆེན་པོ་གནང་གི་ཡོད་པ་མཚོན་གྱི་ཡོད་པ་མ་ཟད། ཡུལ་གྲུ་གཉིས་བར་ལྷག་བསམ་གཡོ་མེད་ཀྱི་མཉམ་འབྲེལ་ཤུགས་ཆེ་ཡོད་པ་སྟོན་གྱི་ཡོད་སྐོར་དང་ཐའེ་ཝན་དང་ཨ་རི་གཉིས་བར་གྱི་འབྲེལ་ལམ་ཡར་རྒྱས་གོང་འཕེལ་མུ་མཐུད་ནས་ཕྱིན་ཏེ་ཐའེ་ཝན་གྱི་མངའ་ཁུལ་ནང་དང་ས་གོ་ལ་ཡོངས་ལ་ཡར་རྒྱས་གོང་འཕེལ་ཕུན་སུམ་ཚོགས་པ་ཡོང་བར་སྐུལ་འདེད་གཏོང་མཁན་ཞིག་ཏུ་འགྱུར་བའི་ཐུགས་རེ་གནང་གི་ཡོད་སྐོར་སོགས་གསུངས་འདུག་ཡང་སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པ་ཟུར་པ James Steinberg མཆོག་གིས་གསུངས་དོན། that the American commitment to Taiwan is rock solid, principled and bipartisan and that the United States stands with its friends. We look forward to continuity in the relationship between Taiwan and the United States under the new administration. ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་གནང་བཞིན་པའི་རྩ་བ་རྡོ་ལྟར་བརྟན་པོ་ཡོད་པའི་རྩ་དོན་ཁག་ལ་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་རྒྱབ་སྐྱོར་མུ་མཐུད་ནས་གནང་གི་ཡོད་པ་ཞུ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོ་བྱུང་བ་དང་ཨ་རིས་རང་གི་གྲོགས་པོར་རྒྱབ་སྐྱོར་འགྱུར་མེད་བརྟན་པོ་གནང་གི་ཡོད་སྐོར་དང་ཨ་རིས་ཐའེ་ཝན་གྱི་གཞུང་འཛིན་གསར་པའི་འོག་ཐའེ་ཝན་དང་ཨ་རི་གཉིས་བར

and the avoidance of unilateral efforts to change the status quo. ཨ་རི་དང་ཐེ་ཝན་གཉིས་བར་གཞུང་འབྲེལ་མ་ཡིན་ཡང་འབྲེལ་ལམ་དམ་ཟབ་ཡོད་པར་གཞི་བཞག་ནས་ཐེ་ཝན་གྱི་མཚོ་ཁ་ཕན་ཚུན་གྱི་གནད་དོན་ཁག་ཞི་བའི་ཐབས་ལམ་ཁོ་ན་དང་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱ་རྒྱུ་གལ་འགངས་ཆེན་པོ་ཡིན་པ་དང་ཐེ་ཝན་གྱི་ད་ལྟའི་གནས་བབ་འདི་ཕྱོགས་གཅིག་རྐྱང་པས་འགྱུར་བ་གཏོང་རྒྱུར་གཡོལ་ཐབས་བྱེད་དགོས་སྐོར་གསུངས་འདུག། དེ་ནས་ཨ་རིའི་སྐུ་ཚབ་འཐུས་མི་རྣམས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་ལས་ཁུངས་ལ་ཆེད་ཕེབས་གནང་སྟེ་བདམས་ཐོན་བྱུང་བའི་སྲིད་འཛིན་ལའེ་ཆིང་ཏེ་མཆོག་དང་མཇལ་འཕྲད་གནང་སྐབས་ཁོང་གིས་གསུངས་དོན། 会在蔡英文总统的基础之上 ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིན་ཝེན་མཆོག་གིས་ཨ་རི་དང་ཐའེ་ཝན་གཉིས་བར་གྱི་འབྲེལ་ལམ་གྱི་རྨང་གཞི་བརྟན་པོ་བཙུགས་པ་དེའི་ཐོག་ང་ཚོས་ཐའེ་ཝན་གྱི་མཚོ་ཁའི་ཁུལ་གྱི་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་བྱ་རྒྱུ་ཡིན་པ་མ་ཟད་ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་མུ་མཐུད་ནས་གནང་སྟེ་ཨ་རི་དང་ཐའེ་ཝན་ཕྱོགས་ཕན་ཚུན་གཉིས་ཀར་ཁེ་ཕན་ཡོང་བའི་མཉམ་འབྲེལ་ཁག་ལ་མུ་མཐུད་ནས་རྒྱབ་སྐྱོར་གནང་བའི་ཐུགས་རེ་གནང་གི་ཡོད་སྐོར་སོགས་གསུངས་འདུག་ཉིན་དེའི་ཉིན་རྒྱབ་ལ་ཨ་རིའི་ཆེས་མཐོའི་སྐུ་ཚབ་རྣམས་ཀྱིས་ཕྱོགས་འགལ་གོ་མིན་ཏང་ཚོགས་པའི་ཚོགས་གཙོ་ཨེ་རིག་ཆའོ་དང་ཐའེ་ཝན་མི་མང་ཚོགས་པའི་ཚོགས་གཙོ་ཀོའུ་ཝན་ཅེ་དེ་བཞིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གྲོང་ཁྱེར་སྤྱི་ཁྱབ་གསར་པ་ལོགས་སུ་མཇལ་འཕྲད་བཀའ་མོལ་གནང་འདུག་ཁོང་རྣམས་ཐའེ་ཝན་ནང་ཉིན་གྲངས་གཉིས་རིང་བཞུགས་པའི་རྗེས་སུ་ཨ་རིར་ཕྱིར་ཕེབས་གནང་འདུག། གོང་ཞུས་ཀྱི་སྒྲ་ཁག་ཐའེ་ཝན་གྱི CNA ཞེས་པའི་བརྙན་འཕྲིན་ལས་ཁང་ནས་ཟུར་འདོན་ཞུས་པ་ཡིན། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། དེ་ནས་འཆད་ཁྲིད་ཀྱི་ལེ་ཚན་ནང། རྒྱ་ནག་དང་བལ་ཡུལ་དབར་གྱི་འབྲེལ་ལམ་གྱི་གཞི་རྩའི་གཙོ་བོ་ནི་བལ་ཡུལ་གྱིས་རྒྱ་ནག་གཅིག་ཞེས་པའི་སྲིད་ཇུས་ལ་བརྩི་འཇོག་དང་རྒྱབ་སྐྱོར་དེ་ཆགས་ཀྱི་ཡོད་ཅིང། སྲིད་ཇུས་དེའི་འོག་བལ་ཡུལ་ནང་དུ་ཡོད་པའི་བོད་མི་ཚོས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་བར་བཀག་སྡོམ་བྱས་པ་དང་དེ་བཞིན་ཆོས་དང་རིག་གཞུང་དང་འབྲེལ་བའི་མཛད་སྒོ་ཁག་ལའང་དམ་དྲག་བྱེད་མུས་ཡིན་པ་སོགས་ཀྱི་སྐོར། བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་འཆད་ཁྲིད་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་བསྟན་འཛིན་ཟླ་བ་ལགས་ལྷན་དུ། བལ་ཡུལ་དང་རྒྱ་ནག་བར་གྱི་འབྲེལ་ལམ་དང་འབྲེལ་བྱས། བལ་ཡུལ་ནང་གནས་བཞུགས་བོད་མི་སྐྱབས་བཅོལ་བའི་གནས་སྟངས་དང་ཡང་གཞི་རྩའི་བོད་མི་ཚོའི་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་རྒྱ་ནག་གི་ཤུགས་རྐྱེན་ཇི་ཙམ་ཡོད་མེད་ཐད་བཀའ་མོལ་ཞུ་ཡས་ཡིན། ཉེ་བའི་ཆར་ལ་ང་ཚོས་གི་ད་གདོད་ཞིག་གསར་འགྱུར་བརྒྱུད་ལམ་ཁག་ནང་དུ་སུ་མ་ལྟ་ཡོང་དུས་ཙམ་པ་ཡིན་ནའི་རེད་ད་ག་ནང་བཞིན་གི་སོ་སོའི་གི་རོགས་པ་ནང་ལོ་ཕར་ཚུར་སྐད་ཆ་བཤད་དུས་ཡིན་ནའི་རེད། བལ་ཡུལ་ནང་ལོ་ཡོད་བོད་པ་དེ་ཚོས་གི་དངོས་གནས་གི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཧ་ཅང་གི་ད་ཛ་དྲག་པོ་འདྲ་བོ་ཆགས་བསྡད་པས་ཅིག་ང་ཚོས་གི་མང་པོ་ཅིག་དེ་འདྲ་གོ་ཡོང་གི་འདུག་ད་ག་ནང་བཞིན་མཐོང་ཡོང་གི་འདུག།

ངས་ཀྱི་དྲི་བ་གཅིག་འདི་ཡིན་སྤྱིར་བཏང་ནས་བལ་ཡུལ་ནང་ལོགས་ལ་བོད་མི་ཚོས་ཀྱི་ཅིག་ཚོགས་པ་སྒྲིག་འཛུགས་ཁག་ལ་དེ་འདྲས་བལ་ཡུལ་ནང་གི་གནས་སྟངས་སྐོར་བཀའ་མོལ་ཞུས་པའི་སྐབས་སུ་ཁོ་རང་ཚོ་ཡང་གསང་བའི་ཀྱི་ཐོག་ནས་བཀའ་མོལ་གནང་ཡ་འདི་མང་བ་དང། སོ་སོའི་ཀྱི་མཚན་དང་ངོ་བོ་འདི་ཚོ་ཅིག་ཕྱི་ཕྱོགས་ལ་དྲིལ་བསྒྲགས་བྱས་མ་ཆོག་ཡ་ཅིག་གནང་ཡ་ཀྱི་ལུགས་སྲོལ་ཅིག་ཆགས་འདུག་ཨ།

ལོངས་སུ་སྤྱོད་དེ་ཧ་ལམ་ཁག་པོ་ཆགས་བསྡད་འདུག་ད་སྤྱིར་བཏང་གི་བལ་ཡུལ་ནང་ལོགས་ཀྱི་ད་ཆབ་སྲིད་འདྲ་བོ་ཆ་བཞག་ན་ད་ཁ་ལོ་རྒྱ་ནག་གི་ཤུགས་རྐྱེན་ཤུགས་ཆེན་པོ་ཅིག་ཡོད་པའི་རྐྱེན་གྱིས་ཨ་ནི་ཁ་ལོ་རེ་བོད་པའི་གི་དམིགས་བསལ་གྱི་ད་གནད་དོན་ག་རེ་རིགས་ཅིག་ཁ་ལོ་རེ་སྒང་ལ་ལག་པ་འཆང་བ་ཡིན་ནའི་ཅིག་བལ་ཡུལ་གཞུང་གི་འདི་ལ་ཡ་དབྱིན་ཇི་ནང་ཞུས་ན Sensitive འདྲ་བོ་ཅིག་རྩིས་བྱས་ཨ་ནི་འདི་སྒང་ལ་ཁ་བཀག་ཡ་དང་དམ་དྲག་བྱེད་ཡ་དང་བཀག་སྡོམ་བྱས་གི་གནས་སྟངས་ཅིག་མང་པོ་ཆགས་བསྡད་པའི་རྐྱེན་གྱིས་ཨ་ནི་ཞུས། བོད་པ་མང་པོ་ཅིག་གིས་ང་རང་ཚོ་ལ་བཅར་འདྲི་བྱེད་འདོད་ཡོད་ནའི་རེད་ད་ཅིག་ཁ་ལོག་རེད། གསང་བའི་ངང་ནས་བྱེད་དགོས་ཡ་འདྲ་བོ་དང་ཐུག་ས་ཡིན་པ་ཡིན་ན་ང་ཚོས་གི་ད་ཅིག་ས་ཆ་ལོགས་ཀ་དེ་འདྲས་འདྲས་དངོས་སུ་དེའོ་དེ་འདྲས་ཡོད་པ་ཐུག་ཡ་ད་ཨ་ནི་ཡང་ཅིག་ཡར་མར་འགྲོ་དུས་ཡིན་པ་ཡིན་ནའི་ཅིག་གཟབ་གཟབ་གང་མང་མང་བྱེད་ཀི་གནས་སྟངས་ཆགས་ཀི་འདུག་ཨ་ད་ག་ནང་བཞིན་ཁོ་རང་ཚོས་གི་ད་ང་ཚོས་གི་སྙན་ཐོ་ནང་ལོ་ལ་ད་ད་བཅར་འདྲི་བྱེད་རྒྱུ་མང་ཆེ་ཧ་ལམ་ད་བརྒྱ་ཆ་བརྒྱད་ཅུ་དགུ་བཅུ་མང་ཅིག་ང་ཚོ་མིང་འདི་དངོས་གནས་འདི་མ་བཏོན་རོགས་བྱེད་ས་གནས་ག་ག་བ་ཡིན་པ་འདི་མ་བཏོན་རོགས་བྱེད་ཟེར་བྱས།

དེ་ནས་ད་ལྟ་བལ་ཡུལ་ནང་ལོགས་ལ་བོད་མི་སྐྱབས་བཅོལ་བ་ཚོས་ཀྱི་གནས་བབ་དེ་གཅིག་ཆེས་སྡུག་པོ་ཆགས་ཡས་ཀྱི་བརྒྱུད་རིམ་ཅིག་ཡོད་ར་འདི་ང་ཚོ་ངོ་སྤྲོད་ཅིག་གནང་དང། ད་འགྱུར་ལྡོག་འདིའི་བརྒྱུད་རིམ་ནི་མང་པོ་ཅིག་ད་ཡོད་རེད་བསམ་གྱི་འདུག་ར་དང་པོ་དེ་ལ་ད་ང་ཚོས་ཀྱི་ད་བལ་ཡུལ་འདྲ་བོ་ཆ་བཞག་ན་ད་བོད་ནས་ཚུར་སྐྱབས་བཅོལ་ནང་ཡོང་དུས་ཡོང་ཡོང་ས་ཀྱི་ད་བརྒྱུད་ལམ་གནད་འགག་ཆེ་ཤོས་ཆགས་ཀྱི་ཡོད་རེད་ར། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བྱས་བྱས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་ཙམ་བར་དུ་ལ་ཡ་ཕར་ནས་ཚུར། བོད་ནས་ཚུར་བཙན་བྱོལ་ལ་ཡོང་མཁན་བལ་ཡུལ་ནས་བརྒྱུད་ནས་ཡོང་མཁན་མང་ཆེ་ལ་བལ་ཡུལ་ནང་ཅིག་རྟེན་གཞི་བྱེད་མཁན་མང་ཆེ་ལ་ཨ་ནི་བལ་ཡུལ་གཞུང་འདྲ་བོ་ཡིན་པ་ཡིན་ན་ད་ཁོ་རང་ཚོ་ལ་སྐྱབས་བཅོལ་གྱི་ལག་འཁྱེར་བསྡུ་གཅིག་མང་པོ་བྱེད་དགོས་གནང་བ་ཡོད་རེད་ཨ་ནི། ཡིན་པ་ཡིན་ནའི་ད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ནས་བྱས་བྱས་ཨ་ནི་ཕ་གི་ནང་ལོ་སྐྱེས་བའི་གི་མི་སྣ་ད་ད་ག་ནང་བཞིན་བོད་ནས་ཚུར་ཡོང་བསྡད་མཁན་གི་མི་སྣ་མང་པོ་གཅིག་ལ་ད་སྐྱབས་བཅོལ་ལག་འཁྱེར་གི་འདི་ལག་འཁྱེར་འདི་སྤྲད་དེ་ཁོ་ཚོ་རྒྱ་ནག་འདི་བལ་ཡུལ་གཞུང་གི་དེ་མཚམས་བཞག་པའི་གནས་སྟངས་ཆགས་གི་འདུག་ཨ། ངས་བྱས་པའི་རྐྱེན་གྱིས་ད་ཕ་གི་ནང་དུ་ཡོད་བསྡད་པའི་ཀྱི་ད་ད་ལྟའི་བལ་ཡུལ་ནང་ལོ་ད་ང་ཚོས་ཀྱི་ཤེས་རྟོགས་བྱུང་ཡོད་ལ་ཧ་ལམ་ད་གྲངས་ཀ་ད་སྤྱིར་བཏང་གཏན་པོ་ཟུང་འབྲེལ་ནི་ཕ་གི་ནང་ལོ་ཡོད་བསྡད་པའི་བོད་མི་ཧ་ལམ་སྟོང་ཕྲག་བཅུ་གཉིས་ལྷག་ཅིག་ཡོད་བའི་སྐད་ཆ་སྒྲོག་བཞིན་འདུག་ད་དེའི་ནང་ལོ་ནས་དེ་འདྲས་ཡིན་དུས་ཙམ་པ་ལ་དེ་ཁོ་རང་ཚོའི་རྣམ་པ་མང་ཆེ་ཅིག་ད་དེའི་ནང་ལོ་ལ་བརྒྱ་ཆ་ཕྱེད་ཀ་ལྷག་ཅིག་ནི་ག་ལ་འོ་རེད་སྐྱབས་བཅོལ་ལག་འཁྱེར་མེད་བསྡད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་དེ་སྐྱབས་བཅོལ་ལག་འཁྱེར་འདི་མ་སྤྲད་དེ་ག་ལ་འོ་རེད།

རྒྱ་ནག་གཞུང་དང་ཧ་ཅང་གི་ཅིག་ཉེ་བོ་ཆགས་ཡོང་དུས་བསམ་པ་ལ་ཞི་ཅིང་ཕིང་ཁོ་རང་དངོས་སུ་ཕ་གི་བལ་ཡུལ་ནང་ལོ་ལ་ཉིས་སྟོང་བཅུ་དགུ་ལ་གནས་ཀྱི་གནས་སྟངས་ཞིག་ཆགས། དེའི་གནས་བའི་རྒྱུད་ལ་ནི་ཞི་ཅིང་ཕིང་ད་ད་ནང་བཞིན་གྱི་བལ་ཡུལ་གྱི་གཞུང་འབོ་འགྲོ་ལས་ཆིངས་ཡིག་མང་པོ་ཞིག་ས་ཡིག་བརྒྱབ་ད། དེ་འདྲའི་རྐྱེན་གྱིས་ད་ག་ལ་བ་རེད་ནུས་ཤུགས་དེ་ཧ་ཅང་གི་ད་ག་ལ་བ་རེད་ཉིས་སྟོང་བཅོ་ལྔ་བཅུ་དྲུག་དུ་སོང་མ་བཅོ་ལྔ་བཅུ་དྲུག་བཅོ་བདུན་བཅོ་བརྒྱད་ད་དེ་ནས་མ་ད་ད་ལྟ་བུ་དུ་ནི་ག་ལ་བ་གནས་སྟངས་དེ་ཧ་ཅང་གི་ཛ་དྲག་པོ་ཆགས་ཡ་ཅིག་ཆགས་བསྡད་ཀྱི་འདུག། དེ་ཡང་རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་གྱི་གཞི་རྩ་གཙོ་བོ་འདི་བལ་ཡུལ་གྱིས་རྒྱ་ནག་གཅིག་སྲིད་ཇུས་ལ་བརྩི་འཇོག་དང་རྒྱབ་སྐྱོར་ཐད་ཆགས་ཀྱི་ཡོད་ཅིང་ད་ལྟ་སྲིད་ཇུས་དེའི་འོག་བལ་ཡུལ་ནང་དུ་བོད་མི་ཚོས་ཅིག་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་བར་བཀག་སྡོམ་བྱེད་ཀྱི་ཡོད་པ་མ་ཟད། ཆོས་ཕྱོགས་དང་རིག་གཞུང་དང་འབྲེལ་བ་ཡོད་པའི་མཛད་སྒོ་ཁག་ལ་ཡང་དམ་དྲག་ཆེན་པོ་བྱེད་ཀྱི་ཡོད་པ་རེད། ལྷག་པར་དུ་རྒྱ་ནག་གཞུང་གི་གནོན་ཤུགས་དང་ཤུགས་རྐྱེན་གྱིས་བལ་ཡུལ་གྱི་བརྒྱུད་ལམ་ཁག་རང་འགུལ་གྱིས་བཀག་བཞིན་ཡོད་པ་མ་ཟད། བལ་ཡུལ་གྱིས་ཐའེ་ཝན་དང་བོད་ཀྱི་སྐོར་ལ་གནས་ཚུལ་ཕྲན་བུ་བཀོད་ཀྱང་ཅིག་རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ལུགས། Kathmandu Post ཞེས་པའི་བལ་ཡུལ་གྱི་གསར་ཤོག་དེའི་རྩོམ་སྒྲིག་པ Biswas Baral ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་བའི་ནང་འཁོད་ཡོད། ལེ་ཚན་འདིའི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། དེ་ནས་དེ་རིང་གི་བཅར་འདྲིའི་ལེ་ཚན་ནང། ཐའེ་ཝན་གྱི་འོས་བསྡུ་གྲུབ་པའི་རྗེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཐའེ་ཝན་དང་ཧོང་ཀོང་ཨོ་མན་གྱི་ཐོག་གི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ནུས་པ་ཆེ་རུ་གཏོང་རྒྱུའི་རྩོམ་ཡིག་ཞིག་སྤེལ་བ་ལྟར། བོད་ནང་དྲ་རྒྱའི་ཐོག་དམ་དྲག་གི་དོན་ཚན་ནང། ཐའེ་ཝན་དང་ཧོང་ཀོང་ཨོ་མན་གྱི་གནས་ཚུལ་གང་བྱུང་སྤེལ་མི་ཆོག་པའི་བརྒྱུད་བསྒྲགས་སློབ་གསོ་སྤེལ་བཞིན་ཡོད་པར་བརྟེན། ད་རེས་ཐའེ་ཝན་གྱི་སྲིད་འཛིན་གསར་པ་འོས་འདེམས་བྱུང་སྟངས་དང། དེ་ཡིས་ཐའེ་ཝན་མི་དམངས་ཀྱིས་རྒྱ་ནག་གི་ཐོག་ལ་འཛིན་པའི་ལྟ་ཚུལ་ལ་འགྱུར་བ་ཕྱིན་ཡོད་མེད་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། ཉེ་ཆར་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་གྲུབ་པའི་རྗེས་དེར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་བདེན་འཚོལ་ཟེར་བའི་དུས་དེབ་འདོན་ཐེངས་གཉིས་པའི་ཐོག་དུས་རབས་གསར་པའི་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ལས་དོན་ལག་བསྟར་བྱ་དགོས་པའི་སྐོར་གྱི་རྩོམ་ཡིག་ཞིག་སྤེལ་ཏེ།

མདེལ་རྫས་དང་དུག་རྫས། དབང་ཤུགས་ཅན་ལ་འབྲེལ་བ་ཡོད་པའི་གི་རིགས། དམག་དོན་དང་འབྲེལ་བ་ཡོད་པའི་གི་ཡིག་ཆའི་རིགས། རྒྱལ་ཁབ་ཀྱི་གསང་བ་དང་འབྲེལ་བ་ཡོད་པའི་ཡིག་ཆའི་རིགས་དཔེར་ན་རྒྱལ་ཁབ་ཀྱི་ཡིག་ཆ་དོན་ཆེན་དང་གསང་བའི་རང་བཞིན་ཆེས་ཆེར་མངའ་བའི་ཡིག་ཆའི་གི་རིགས། སྤེལ་མི་ཆོག་པ། ཡོང་ཁུངས་མི་གསལ་ཞིང་རྫུན་བཟོ་བྱས་པར་དོགས་པ་ཡོད་པའི་གི་ཉེན་རྟོག་པ་ལ་ཉེས་འགེལ་བྱས་པ་དང་དམའ་འབེབས་བྱས་པའི་གི་བརྙན་ཐུང་གི་རིགས་སྤེལ་མི་ཆོག་པ། གཞན། འབྲེལ་ཡོད་ཀྱི་བཅའ་ཁྲིམས་ཁྲིམས་སྲོལ་དང་འགལ་བའི་ནང་དོན་གི་རིགས། ཞེས་སོ། ལ་གོང་དུ་ན་བང་ཚིགས་སྣ་ཁ་བཅུ་དེ་སྤེལ་མི་ཆོག་པའི་གི་བང་ཚིགས་སྣ་ཁ་བཅུ་རྗེས་ཕྱོགས་སུ། ཁ་ཕར་སྐད་འཕྲིན་བེད་སྤྱོད་བྱེད་སྐབས་ཡིག་གཅིག་མིང་གཅིག་གི་ཡིད་གཟབ་བྱེད་དགོས་པ་དག་རེད། ད་རེས་ཀྱི་བཅར་འདྲི་ལེ་ཚན་ནང་ཨོ་སི་ཀྲི་ལི་ཡར་བཞུགས་པའི་བཀའ་དྲུང་ཡིག་ཚང་དང་བཀའ་ཤག་གྲོས་དོན་པ་ཟུར་པ་སྐུ་ངོ་ཚེ་རིང་དབང་ཕྱུག་ལགས་སུ་ཐའེ་ཝན་གྱི་ཆབ་སྲིད་འཕེལ་ཕྱོགས་སྐོར་ལ་བཀའ་འདྲི་ཞུ་རྒྱུ་ཡིན།

དེ་མ་ཟད་ངན་པ་བཅས་ཀྱི་སྤྱི་འཐུས་ནང་ལོགས་ལ་ཡ་ད་ཤོག་ཁ། དེ་དུས་པར་ཏི་མང་པོ་ཡོད་རེད་པར་ཏིའི་ལྟེ་བའི་ནང་ལྟེ་ཆེར་གཅིག་གསུམ་ཡོད་རེད་ཆ་ང་གཅིག་གོ་འདྲེ་འདི་དངོས་གྲུབ་ཅིག་ཡོད་རེད་ད་བར་དེ་གའི་གང་གང་ལས་དུས་ཙམ་ནས་ཚོགས་པ་སོ་སོའི་ནང་ལོགས་ལ་གོ་རྒྱག་པ་ཞུ་ཉེན་གྱེན་བསྒྲགས་ཁོ་རེ་བྱེད་ཉེན་ཅིག་མི་གྱོང་པོ་ཞུ་དུས་དེ་དུས་དམངས་གཙོ་ཡར་ཐོན་ཚོགས་པའི་གྱེན་བསྒྲགས་ཁོ་རང་རེད་དུ་བ་དེ་གྱོང་པོ་ཞུ་གི་བྱས་རྗེས

ནོ་སེ། ད་རྩ་བའི་མི། ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ནང་ལ་ཡང་ཆབ་སྲིད་ཚོགས་པ་གོ་མིན་ཏང་ལ་ད་མི་རྒྱལ་ཁ་ཐོབ་པ་ཡོང་གི་ཡོད་རེད་ད་ད་ལོ་དམིགས་བསལ་རྒྱ་ནག་ཕྱོགས་ནས་ཆེད་དུ་ད་ཅིག་མི་འོས་མི་ད་དེ་འདྲས་ཅིག་གི་ཁོ་རང་ཚོ་འདོད་པ་ཡོད་པ་ད་བཏོན་ཡོད་མ་རེད་ལ་ད་གང་ཅི་རྒྱ་ནག་ལ་ཡང་འདོད་པ་ཡོད་པ་ཅིག་དེ་གས་ཡང་སྲིད་འཛིན་སླེབས་དགོས་ཡ་ལ་ད་ད་དངོས་ཤུགས་བརྒྱུད་གསུམ་ནས་ཤུགས་ཞེ་དྲག་བརྒྱབ་པ་རེད་ལ་དམངས་གཙོ་ཚོགས་པ་ལ་ཡང་ལྕམ་ཚ་ཡུང་སྲིད་འཛིན་གྱི་ལས་དུས་གཉིས་གནང་པ་རེད་ད་ད་ལོ་མུ་མཐུད་ནས་ཨ་ནི་དམངས་གཙོ་ཚོགས་པ་ཐོབ་རེད་དེ་ཡིན་དུས་ད།

དེ་བྱེད་དུས་ཐའེ་ཝན་མི་མང་ཆེ་ཁག་ཁྲེང་ཡོད་ལ་སོང་ན་ད་རེས་ཐའེ་ཝན་མི་མང་དེ་གའི་གྱོང་གུན་ཞེ་པོ་ཅིག་རེད་ཀྱང། ད་ལྟ་ཨ་རི་དང་ཡོ་རོབ་དང་དེ་བ་ནས་ཐའེ་ཝན་ནང་ལ་མི་མང་པོ་ཞེ་པོ་ཕྱིན་འདུག་བ་དེ་བརྙན་ཐུང་བཟོ་མཁན་དེ་དང་དེ་འདྲའི་གསར་འགོད་པ་དེ་ཚོས་ག་ལ་དགོས་ལབ་ཟེར་ན། ཨ་ནི་རྩ་བའི་གཞུང་སྐྱོང་ཡ་དེ་དམངས་གཙོ་ཚོགས་པ་ལ་བསྐོས་པ་གང་ཞིག་གིས་ཡང་དམངས་གཙོ་ཚོགས་པ་གཅིག་དེ་ཡང་ཞེ་པོ་ཅིག་སྟོབས་ཆེན་པོ་ཆགས་པ་ན་ཡག་པོ་མེད་དུས་ཙམ་ནས་ཁོ་ཚོར་ཡང་ལྟ་སྟངས་དེ་འདྲས་ཅིག་ཅེས་དང

ནོ། བཀའ་འདྲི་ཞུ་ཡ་གལ་ཆེན་པོ་གཅིག་འདུག་ད་རྩ་བའི་རྒྱ་ནག་གཞུང་གིས་ཐེ་ཝན་གྱི་རང་བཙན་ཅིག་དྲིལ་བསྒྲགས་ཅིག་བྱས་པ་དང་དེ་འདྲ་བྱས་པ་ཡིན་ན་དྲག་པོའི་ཐོག་ནས་ཅིག་དམག་འཐབ་བྱེད་ཀྱི་ཡིན་ཟེར་ད་འཇིགས་སྐུལ་དེ་ད་ཡོད་ཡོད་པ་རེད་ད་ཡང་གནས་ཚུལ་ཞེ་པོ་མང་པོ་ཅིག་ཉེན་ཁ་ཡོད་པ་འདྲ་པོ་ཅིག་ད་ད་ལོ་དུས་ཚོད་གཅིག་ནང་ལ་ཡ་བེ་ཅིན་དེ་འདྲས་ཡོང་ཡ་ཉེན་ཁ་ཡོད་རེད་ཟེར་ཡ་འདྲས་ཁག་ཅིག་ཡང་ད་ད་ད་སྲིད་འཛིན་གསར་པ་ཁོ་རང་གི་ཕྱག་ལས་དེ་འདྲས་ཅིག་རང་བཙན་གྱི་ད་ཅིག་ཞུ་བ་ཤུགས་ཆེན་པོ་བྱས་པ་ཡིན་ན་ད་དེ་འདྲས་ཀྱི་ཡང་དམག་རྒྱག་ཡ་ཉེན་ཁ་དེ་འདྲས་གཟིགས་ཀྱི་ཡོད་ན

ད་ཡང་སོང་ནས་ཨ་རི། དེ་ནས་ཇ་པན། དེ་ནས་ཨོ་སི་ཀྲོ་ལི་ཡ། དེ་ནས་ད་ལྟ་དབྱིན་ལན་དེ་རྒྱལ་ཁབ་མང་པོ་ཞིག་བོད་ཀྱི་ཐོག་ཐོ་བ་ཟེར་བའི་ག་རེ་ཅིག་ད་ལྟ་ཐེ་ཝན་འདིའི་རྒྱུད་ཀྱི་ལམ་ཁ་འདི་འཛམ་བུ་གླིང་ཡར་མར་འགྲོ་སའི་མཚོ་ལམ་ཆེན་པོ་ཞིག་ཁེལ་གྱི་འདུག་བ། དེའི་ནང་ལ་རྒྱ་ནག་བཀག་པ་ཡིན་ན་གལ་སྲིད་ཐེ་ཝན་དམག་བརྒྱབ་ན་ཨ་ནི་གང་ག་ལོག་ལ་དཀའ་ངལ་འཕྲད་དུས་ཨ་འདི་ལས་ཁྱོད་ལག་པ་སྐོར་ཆགས་འཇུག་མེད་བསམ་རྗེས་ད་ཨ་རིའི Biden གྱིས་ཁ་སང་ཐེངས་མ་བཞི་ལབ་འདུག་བ།

ད་ལྟ་ཨ་རིའི་རྒྱབ་སྐྱོར་གཉིས་ནས་རྒྱ་ནག་ནང་ལོགས་བསྡམས་ད་ཁོ་ཚོའི་དམག་ཤུགས་དེ་དང་ལྷག་པར་དུ་རྒྱ་ནག་ནང་མེ་ཤུགས་མཚོན་ཆ་གི་དམག་སྡེ་ཅིག་ཡོད་རེད་དེའི་དཔོན་པོ་གང་ག་ཚད་ཉེ་ཆར་རྒྱ་མིས་འཛིན་བཟུང་བྱས་སོང་བ་དེ་གས་གང་ག་ལོག་གི་ད་ལྟ་ཐེ་ཝན་ཚུར་རོ་ཀེད་བརྒྱབ་དེ་གས་གང་ག་ལོག་ལྐོག་ཟ་རུལ་སུངས་བྱས་བྱས་ཁྱོད་ནས་བཀའ་བཞིན་ད་ལྟའི་མེ་ཤུགས་མཚོན་ཆའི་ནང་ཡར་ལུ་ཨ་སྣུམ་དང་མེ་མཚོན་ཆའི་ཚབ་ལ་ཆུ་བླུགས་དེ་གས་ལྐོག་ཟ་རུལ་སུངས་བྱས